དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། ཤིང་འབྲུག་བོད་ཟླ་དང་པོའི་ཚེས་ཉི་ཤུ་གཅིག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གསུམ་པའི་ཚེས་གཅིག་རེས་གཟའ་པ་སངས་ཀྱི་བོད་ནང་གི་སྔ་དྲོའི་རླུང་འཕྲིན་གྱི་ལས་རིམ་འདི་ད་ལྟ་འགོ་འཛུགས་ཞུ་གི་ཡོད། འགོ་འཛུགས་ཞུ་མཁན་ང་ཀུན་བཟང་སྒྲོལ་མ་དང། ནོར་བུ་བསམ་འཕེལ་ཡིན། དེ་རིང་ང་ཚོའི་ལས་རིམ་འདིའི་ནང་ལ། ག་ཛ་ལུང་གཤོང་གི་ནང་ལ་རྒྱལ་སྤྱིའི་སྐྱོབ་གསོ་རོགས་རམ་ལེན་མཁན་གྱི་པཱ་ལི་སི་ཐན་གྱི་ཞི་བའི་མི་སེར་གྱི་ཐོག་ལ་ཨི་སི་རལ་གྱི་དཔུང་དམག་གིས་གང་བྱུང་དུ་མེ་མདའ་བརྒྱབ་སྟེ་མི་བརྒྱ་ལྷག་བསད་པའི་གནས་ཚུལ་དང། ཡང་ཡུག་རེན་ནང་ནུབ་ཕྱོགས་པའི་དམག་དཔུང་བཏང་ཚེ་རྡུལ་ཕྲན་དམག་འཁྲུག་ཤོར་རྒྱུ་ཡིན་པ་སྲིད་འཛིན་པུ་ཊིན་གྱིས་ཉེན་བརྡ་བཏང་བའི་སྐོར་དང།
པ་ཀི་སི་ཐན་གྱི་ནང་ལ་ཉེ་ཆར་རྒྱལ་ཡོངས་འོས་བསྡུ་བྱས་པ་འདིའི་ཐོག་ལ་རྙོག་གཞི་རིམ་པ་ཞིག་བྱུང་མིན་ལ་མ་ལྟོས་པར། དེ་རིང་གྲོས་ཚོགས་ཀྱི་འཐུས་མི་གསར་པ་ཁག་གིས་དམ་འབུལ་དང་ད་ག་ནང་བཞིན་སྲིད་བློན་གསར་པ་ཞིག་བསྐོ་བཞག་བྱེད་རྒྱུའི་གྲ་སྒྲིག་བྱེད་བཞིན་པའི་གནས་ཚུལ་སོགས་དང། སྐབས་དེར་ཁྲིམས་ཁང་གིས་ཁྲིམས་འཛུགས་ཆག་ཡང་ཡོད་མེད་ཐོག་དགོངས་བཞེས་གནང་རྒྱུ་ཕྱིར་འགྱངས་གནང་བའི་སྐོར་སོགས་སྙན་སྒྲོན་ཞུ་རྒྱུ་ཡོད་པས་ཚང་མས་མུ་མཐུད་ནས་གསན་རོགས་གནང། ད་ལྟ་ཐོག་མར་འཛམ་གླིང་གི་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། འདི་ཚེས་ཉི་ཤུ་རྩ་དགུ་རེས་གཟའ་ཕུར་བུའི་ཉིན། འདི་གར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གནས་ཚུལ་བཏང་འབྱོར་བྱུང་བར་གཞིགས་ན། རྒྱ་ནག་གིས་བོད་བཙན་བཟུང་བྱས་ཏེ་ད་ཆ་ལོ་ངོ་དྲུག་ཅུ་རེ་ལྔ་འཁོར་བའི་རྗེས། བོད་འདི་བཞིན་འཛམ་གླིང་ནང་ནས་རང་དབང་གཏན་ནས་མེད་སའི་ས་གནས་ཤིག་ཡིན་པ་འགྲོ་བ་མིའི་ཐོབ་ཐང་ལ་ལྟ་རྟོག་གནང་མཁན་རང་དབང་ཁང་པས་འདོན་སྤེལ་གནང་པའི་སྙན་ཐོའི་ནང་གསལ་ཡོད་པ་རེད། དེ་ཡང་རང་དབང་ཁང་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་བོད་ནང་རང་དབང་ཆེ་ཆུང་ཇི་ཙམ་ཡོད་མེད་ཀྱི་སྙན་ཐོ་འདོན་སྤེལ་གནང་བ་ལྟར་བྱས་ན། བོད་ནང་ཆབ་སྲིད་དང་སྤྱི་དམངས་རང་དབང་ཐོབ་ཐང་ལོངས་སུ་སྤྱོད་རྒྱུའི་ཁོར་ཡུག་གཏན་ནས་མེད་པའི་གྲངས་ཐོ་ཀླད་ཀོར་ལ་སླེབས་ཡོད་པ་གསལ་སྟོན་བྱས་ཡོད་པ་རེད། ན་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བོད་ནང་རང་དབང་གི་ཚད་གཞི་དེ་བཞིན་གྲངས་ཀ་བརྒྱ་ནས་གཅིག་ལ་སླེབས་ཡོད་པ་གསལ་སྟོན་བྱས་ཡོད་པ་དང། འདི་ལོ་དེ་བས་ཀྱང་མར་ཆག་སྟེ་ཀླད་ཀོར་ལ་སླེབས་ཡོད་པ་གསལ་སྟོན་བྱས་ཡོད་ཅིང། དེ་ནི་འདས་པའི་ལོ་བརྒྱད་ཀྱི་ནང་བོད་ནང་རང་དབང་མེད་པའི་གནས་སྟངས་སྡུག་ཤོས་ཤིག་ཆགས་ཡོད་པའི་འགྲེལ་བརྗོད་བྱས་འདུག་རྒྱ་ནག་གཞུང་གི་དབང་བསྒྱུར་འོག་བོད་ནང་ཆོས་དད་རང་དབང་དང་བོད་སྐད་རྒྱག་ས་མེད་པ་མ་ཟད་ཐ་ན་བོད་ཕྲུག་རྣམས་སོ་སོའི་ཕ་མས་གསོ་སྐྱོང་བྱེད་ཕྱོགས་ལ་ཡང་སྟངས་འཛིན་བྱས་པ་སོགས་བྱེད་ཀྱི་ཡོད་པ་དང། དེ་ཡང་ན་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ནས་བཟུང་བོད་པའི་ཕྲུ་གུ་ས་ཡ་གཅིག་ལྷག་ཙམ་ཞིག་བཙན་ཤེད་ཀྱིས་ཕ་མ་དང་ཁ་བྲལ་དུ་བཅུག་སྟེ་ཕྲུ་གུ་དེ་དག་རྒྱ་ནག་གཞུང་གི་སྟངས་འཛིན་འོག་ཡོད་པའི་གཏན་འཇགས་སློབ་གྲྭ་ཁག་གི་ནང་བཅུག་སྟེ་སློབ་ཚན་ཡོངས་རྫོགས་རྒྱ་སྐད་ཐོག་སློབ་ཁྲིད་བྱེད་ཀྱི་ཡོད་པའི་རྒྱ་ནག་གི་སྲིད་བྱུས་དེ་ནི། བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། མི་རིགས་ཀྱི་ངོ་བོ་བཅས་རྒྱ་ནག་དམར་ཤོག་ཚོགས་པར་དགའ་ཞེན་བྱེད་མཁན་ཞིག་ཏུ་བསྒྱུར་ཐབས་བྱེད་ཀྱི་ཡོད་པ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འགྲེལ་བརྗོད་གནང་འདུག། དེ་རིང་རེས་གཟའ་ཕུར་བུའི་ཉིན་མོ་ཨུ་རུ་སུའི་སྲིད་འཛིན་ཝུ་ལཱ་ཌི་མིར་ཕུ་ཏིན་གྱིས་ཨུ་རུ་སུ་ལ་ནུབ་ཕྱོགས་པའི་རྟེན་གཞི་ཁག་གི་ཐོག་ལ། དམིགས་འབེན་བྱས་ཏེ་གཏོར་རྒོལ་བྱེད་ཐུབ་པའི་གོ་མཚོན་ཡོད་ཅེས་གསུངས་ནས་གལ་སྲིད་ནུབ་ཕྱོགས་ཡུལ་ཁག་གིས་ཡུཀ་རེན་གྱི་ནང་ལ་དཔུང་དམག་ཆེད་གཏོང་བྱས་པ་ཡིན་ན་རྡུལ་ཕྲན་མཚོན་ཆའི་དམག་འཁྲུག་ཞིག་མགོ་འཛུགས་བྱེད་སྲིད་པའི་ཉེན་བརྡ་བཏང་ཡོད་པ་རེད། དེ་རིང། ལོ་ལོ་རེའི་རྒྱལ་དོན་སྲི་ཞུ་སྙན་སྒྲོན་གྱི་གསུང་བཤད་ཀྱི་ནང་ལ་སྲིད་འཛིན་ཕུ་ཏིན་གྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁག་གིས་ངེས་པར་དུ་ཤེས་ཚོར་བྱེད་དགོས་པ་ཞིག་ལ་ང་ཚོ་ལ་ཡང། ཁོང་ཚོའི་མངའ་ཁོངས་ས་ཐོག་ཏུ་གཏོར་རྒོལ་བྱེད་ཐུབ་པའི་མཚོན་ཆ་ཡོད། རྡུལ་ཕྲན་མཚོན་ཆས་གཏོར་རྒོལ་བྱེད་རྒྱུའི་སྡིགས་སྐུལ་དེ་དག་གིས་འཛམ་གླིང་ཡོངས་རྫོགས་རྩ་མེད་གཏོང་སྲིད་པའི་ཉེན་ཁ་དེ་དག་ལ་ཤེས་ཚོར་བྱེད་དགོས་ཀྱི་རེད་ཅེས་གསུངས་ཡོད་པ་རེད། ཡུག་ཀེན་གྱིས་ཨུ་རུ་སུའི་བཙན་འཛུལ་འདི་ལ་ཁ་གཏད་དམག་འཐབ་འདིའི་ནང་ལ་ཡུག་ཀེན་གྱི་ནུབ་ཕྱོགས་འཐུས་མི་མཐུན་ཕྱོགས་རྒྱལ་ཁབ་ཚང་མས་ཡུག་ཀེན་ལ་གོ་མཚོན་གྱི་རོགས་རམ་གནང་གི་ཡོད་ཀྱང་མཐུན་ཕྱོགས་རྒྱལ་ཁབ་སུ་ཞིག་གིས་ཀྱང་ཡུག་ཀེན་གྱི་དཔུང་དམག་དང་མཉམ་དུ་འཐབ་འཛིང་བྱེད་མཁན་ནུབ་ཕྱོགས་པའི་དམག་མི་གཏོང་རྒྱུའི་ཁས་ལེན་བྱས་མེད་པ་རེད། འོན་ཀྱང་ཉེ་ཆར་གཟའ་འཁོར་སྔོན་མའི་ནང་ལ་ཧྥ་རན་སི་གི་སྲིད་འཛིན་ཨེ་མཱི་ནོལ་མེ་ཀོན་གྱིས་ཡུག་ཀེན་གྱི་ནང་ལ་ནུབ་ཕྱོགས་པའི་དཔུང་དམག་གཏོང་རྒྱུའི་འཆར་གཞི་ད་ལྟ་མེད་ཀྱང་དེ་ལྟར་བྱེད་དགོས་ཆགས་མི་སྲིད་པ་མ་རེད་ཅེས་གསུངས་ཡོད་པ་རེད། དེའི་བར་ན་ཡུག་ཀེན་གྱི་སྲིད་འཛིན་བྷ་ལ་ཏི་མེ་ཛེ་ལན་སི་ཀི་ཡིས་ཨུ་རུ་སུས་ཡུག་ཀེན་གྱི་ཐོག་ལ་བཙན་འཛུལ་འདི་ཡིས་མ་འོངས་མི་རབས་མང་པོའི་ཆེད་དུ་ཡུ་རོབ་ཀྱི་མ་འོངས་མདུན་ལམ་དེ་ཐག་གཅོད་བྱེད་ཀྱི་ཡོད་ཅེས་གསུངས་ཡོད་པ་རེད། རེས་གཟའ་ཕུར་བུའི་ཉིན་གྷ་ཟ་གྲོང་ཁྱེར་དུ་གནས་པའི་པེ་ལིས་ཐང་བ་རྣམས་བཟའ་བཅའི་རོགས་རམ་བགོ་འགྲེམས་བྱ་ཡུལ་དུ་བསྐྱོད་ཐབས་བྱེད་པའི་སྐབས་ཨིས་ར་ཨེལ་གྱི་དཔུང་དམག་གིས་མེ་མདའ་བརྒྱབ་སྟེ་ཉུང་མཐར་པེ་ལེ་སི་ཐང་བ་མི་གྲངས་བརྒྱ་དང་བཞི་ཙམ་ཞིག་རྐྱེན་ལམ་དུ་བཏང་ཡོད་ལུགས་ཧ་མ་སིའི་འཕྲོད་བསྟེན་ལྷན་ཁང་གིས་བརྗོད་ཀྱི་ཡོད་ཀྱང་ཨིས་ར་ཨེལ་གྱིས་ཟེར་བར་བྱས་ན་རང་གི་དཔུང་དམག་གིས་གཏོར་རྒོལ་གཏོང་སའི་ནང་ཉེན་ཁ་བཟོ་མཁན་གྱི་མི་དེ་འདྲ་ཡོད་པར་བརྟེན་གཏོར་རྒོལ་བཏང་ཡོད་ལུགས་འགྲེལ་བརྗོད་བྱས་འདུག་སྲིད་འཛིན་བྷ་ཌེན་གྱིས་ཨ་མི་རི་ཀའི་གཞུང་འབྲེལ་མི་སྣ་ཚོས་གོང་ཞུས་པེ་ལི་སི་ཐན་དང་ཨི་སི་རལ་གཉིས་ཀྱིས་འགྲེལ་བཤད་མི་འདྲ་བ་ཁག་བྱེད་ཀྱི་ཡོད་པའི་གནད་དོན་ཐོག་ཞིབ་འཇུག་བྱེད་ཀྱི་ཡོད་པའི་འགྲེལ་བརྗོད་བྱས་འདུག་ཨ་མི་རི་ཀའི་ཕོ་བྲང་དཀར་པོའི་མགྲིན་ཚབ་པ་ཨོ་ལི་བྷི་ཡ་ཏཱལ་ཏོན་གྱིས་པེ་ལི་སི་ཐན་གྱི་མི་དེ་འདྲ་མང་པོ་རྐྱེན་ལམ་དུ་ཕྱིན་པའི་དོན་རྐྱེན་ལ་ཧ་ཅང་བློ་འཚབ་ཆེན་པོ་ཡོད་ལུགས་གསུངས་པ་དང་འབྲེལ་དེའི་ཐོག་ཞིབ་འཇུག་མཐིལ་ཕྱིན་པ་ཞིག་བྱེད་དགོས་པ་ཡིན་ཞེས་གསར་འགོད་པ་ཚོར་གསུངས་ཡོད་པ་རེད། ཨིས་ར་ཨེལ་དང་ཧ་མ་སི་གཉིས་བར་དམག་འཁྲུག་བརྒྱབ་སྟེ་ད་ཆ་ཟླ་བ་ལྔ་ཙམ་འགྲོ་ལ་ཉེ་བའི་སྐབས་འདིར། ད་བར་པེ་ལིས་ཏང་བ་མི་གྲངས་སུམ་ཁྲི་ཙམ་ལ་སྲོག་སྐྱོན་བྱུང་ཡོད་པ་ཧ་མ་སིས་འགྲེལ་བརྗོད་བྱས་འདུག། ཁ་ས་རེས་གཟའ་ལྷག་པའི་ཉིན་མོ་ཞི་བདེ་རྒྱ་མཚོའི་མཚོ་གླིང་རྒྱལ་ཁབ་ཐུ་ཝ་ལུ་ཡི་སྲིད་གཞུང་གསར་པ་དེ་ཡིས་ཐའེ་ཝན་དང་མཉམ་དུ་རྒྱུན་སྲིང་གི་དམིགས་བསལ་འབྲེལ་ལམ་དེ་དག་རྒྱུན་འཛིན་བྱ་རྒྱུ་ཡིན་ཞེས་བསྐྱར་བརྗོད་གནང་བ་དང་འབྲེལ། ཐུ་བྷ་ལུའི་སྲིད་གཞུང་སྔ་མ་དེ་ཡིས་ཨོ་སི་ཀྲེ་ལི་ཡ་དང་མཉམ་དུ་བདེ་འཇགས་ཀྱི་གྲོས་མཐུན་བཞག་པ་དེ་ལ་བསྐྱར་ཞིབ་བྱ་རྒྱུ་ཡིན་ཀྱང་གསུངས་ཡོད་པ་རེད། ཉེ་ཆར་ཟླ་བ་སྔོན་མའི་ནང་ལ་ཐུ་བྷ་ལུའི་ཡུལ་གྱི་རྒྱལ་ཡོངས་གྲོས་ཚོགས་ཀྱི་འོས་བསྡུའི་སྔོན་དུ་གྲོས་ཚོགས་འཐུས་མི་འགའ་ཞིག་གིས་ཐུ་བྷ་ལུའི་སྲིད་གཞུང་གིས་ཐའེ་ཝན་དང་མཉམ་དུ་དམིགས་བསལ་འབྲེལ་ལམ་དེ་ལ་བསྐྱར་ཞིབ་བྱེད་སྲིད་པའི་རྣམ་པ་ཞིག་སྟོན་པའི་རྐྱེན་གྱིས་ཉེ་ཆར་གཟའ་འཁོར་འགའ་ཞིག་གི་དུས་རིང་ལ་ཞི་བདེ་རྒྱ་མཚོའི་མཚོ་གླིང་རྒྱལ་ཁབ་འདི་ཡིས་རྒྱ་ནག་པེ་ཅིན་སྲིད་གཞུང་དང་མཉམ་དུ་ཕྱི་འབྲེལ་གསར་འཛུགས་བྱེད་སྲིད་པའི་ཚོད་དཔག་བྱེད་དགོས་རྐྱེན་ཆགས་ཡོད་ཀྱང། ཁ་ས་གཟའ་ཕུར་བུའི་ཉིན་མོ་ཐུ་ཝཱ་ལུའི་སྲིད་གཞུང་གིས་ཐའེ་ཝན་དང་མཉམ་དུ་རྒྱུན་རིང་གི་དམིགས་བསལ་འབྲེལ་ལམ་དེ་རྒྱུན་འཛིན་བྱ་རྒྱུའི་གསལ་བསྒྲགས་དེ་གནང་ཡོད་པ་རེད། སྲིད་དོན་ཉམས་ཞིབ་པ་ཁག་གིས་བརྗོད་དོན་བྱས་པ་ཡིན་ན། ཐུ་ཝཱ་ལུའི་སྲིད་གཞུང་གི་ཐག་གཅོད་དེ་ནི་ཨ་མི་རི་ཀ་དང་དམངས་གཙོའི་མཐུན་ཕྱོགས་རྒྱལ་ཁབ་ཁག་གིས་དགའ་བསུ་ཞུས་ཡོད་པའི་གནས་ཚུལ་བཟང་པོ་ཞིག་ཡིན་པ་དང། རྒྱ་ནག་པེ་ཅིན་སྲིད་གཞུང་གི་ཐོག་ལ་གནས་ཚུལ་འདི་ནི་ཕམ་ཉེས་དང་གྱོང་གུན་ཞིག་ཡིན་པ་མ་ཟད། ཐའེ་ཝན་གྱི་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་ནང་ལ་ཕྱི་འབྲེལ་གྱི་ཤུགས་རྐྱེན་དེ་དག་རྒྱ་སྐྱེད་གཏོང་རྒྱུར་ཡང་ཕན་ཐོགས་ཡོང་སྲིད་པ་རེད།
VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཨུ་རུ་སུའི་སྲིད་འཛིན་པུ་ཀྲིན་གྱིས་རང་གི་ལོ་འཁོར་རྒྱལ་ཡོངས་གཏམ་བཤད་ཆེན་མོའི་ཐོག། གལ་ཏེ་ནུབ་ཕྱོགས་རྒྱལ་ཁབ་ཁག་གིས་དཔུང་དམག་ཡུཀ་རེན་ལ་ཆེད་རྫོང་བྱས་པ་ཡིན་ཚེ་དེའི་མཇུག་འབྲས་ནི་འཛམ་གླིང་ནང་རྡུལ་ཕྲན་གྱི་དམག་འཁྲུག་ཞིག་ལངས་ངེས་ཡིན་ཞེས་ཉེན་བརྡ་བཏང་བའི་གནས་ཚུལ་ཞིག་པད་མ་བདེ་ཆེན་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཨུ་རུ་སུའི་སྲིད་འཛིན Vladimir Putin གྱིས་ཁ་ས་གཟའ་ཕུར་བུའི་ཉིན་ཡུལ་གྱི་གྲོས་ཚོགས་འཐུས་མི་དང་དེ་བཞིན་རྒྱལ་ཁབ་ཀྱི་མཐོ་རིམ་མི་སྣ་ཆེད་འཛོམས་ཀྱི་ཐོག་རྒྱལ་ཡོངས་སུ་གནང་བའི་ལོ་རེའི་གསུང་བཤད་ཆེན་མོ་དེའི་ནང། ཁོང་གིས་ནུབ་ཕྱོགས་རྒྱལ་ཁབ་ཁག་གིས་རང་གི་དཔུང་དམག་ཡུ་ཀེ་རེན་ལ་བཏང་བ་ཡིན་ན་དེ་ཡིས་འཛམ་གླིང་གི་ནང་ལ་རྡུལ་ཕྲན་དམག་འཁྲུག་སློང་གཞིར་འགྱུར་རྒྱུའི་ཉེན་ཁ་ཡོད་ཅེས་ཉེན་བརྡ་ཚ་ནན་བཏང་བ་དང་ཆབས་ཅིག་ཁོང་གིས། རྩ་བའི་ཨུ་རུ་སུའི་དཔུང་དམག་གིས་ཡུཀ་རེན་གྱི་ཐོག་ལ་མུ་མཐུད་དེ་དྲག་པོའི་ལས་འགུལ་ནུས་པ་ལྡན་པ་སྤེལ་ཐུབ་པའི་སྐོར་ལག་ཆ་དང་འཇོན་ཐང་ཡོད་ཅེས་གསུངས་ཡོད་པ་རེད། ད་བར་སྲིད་འཛིན་པུ་ཏྲིན་གྱིས་ནུབ་ཕྱོགས་པའམ་དམིགས་བཀར། བྱང་མཚོ་ཨེ་ཏི་ལན་ཏི་སྤྱི་ཆིངས་དམག་དོན་སྒྲིག་འཛུགས་ནེ་ཀྲོ་ཡི་ཚོགས་ཁོངས་རྒྱལ་ཁབ་ཚོས་ཡུཀ་རེན་གྱི་དམག་འཁྲུག་ནང་ལ་ཐེ་ཇུས་བྱས་ན་འགྲིག་མིན་གྱི་ཉེན་བརྡ་དང་འབྲེལ་གཏམ་བཤད་རིམ་པ་ཞིག་བྱས་དང་བྱེད་མུས་ཡིན་ན་ཡང། ད་རེས་ཀྱི་གཏམ་བཤད་དེ་ནི་བློ་ངར་ཅན་དང་འཛེམ་ཟོན་མེད་པར་ནུབ་ཕྱོགས་པར་ཚབས་ཆེའི་ཉེན་བརྡ་བཏང་བ་ཞིག་ཆགས་ཀྱི་ཡོད་པ་རེད། ཡང་ད་རེས་ནུབ་ཕྱོགས་པར་རྡུལ་ཕྲན་དམག་འཁྲུག་གི་ངན་སློང་སྤེལ་བའི་ཉེན་བརྡ་བཏང་བའི་དུས་འདི་ནི་འདས་པའི་ལོ་དང་མི་འདྲ་བར་ད་སྐབས་སུ་ཨུ་རུ་སུས་ཡུཀ་རེན་ལ་རྒྱག་བའི་དམག་འཁྲུག་གི་འོག་ལ་ཡུཀ་རེན་གྱི་ས་ཁུལ་ཁག་ཅིག་ཨུ་རུ་སུས་བཙན་བཟུང་ཐུབ་པ་བྱུང་བའི་དུས་ཤིག་ཡིན་པ་དང་དེ་བཞིན་ད་རེས་ནུབ་ཕྱོགས་པར་ཧ་ཅང་ཉེས་འཛུགས་དང

དེ་བཞིན་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ལོར་ཁོང་ལ་སྲིད་འཛིན་གྱི་གོ་གནས་ནང་ལ་འགྲན་རྩོད་བྱེད་མཁན་ཕྱོགས་འགལ་བའི་འགོ་ཁྲིད་ཨེ་ལེག་སེ་ནཱ་བྷེལ་ནི་ནི་ཉེ་ཆར་ཨུ་རུ་སུའི་བཙོན་འོག་ཏུ་གློ་བུར་དུ་འདས་གྲོངས་གྱུར་ཡོད་པ་དང། ཁོང་གི་ཕུང་མཆོད་དེ་དེ་རིང་ས་གནས་ཀྱི་གཟའ་པ་སངས་ཉིན་བྱ་རྒྱུ་ཡིན་པ་དེ་ལྟར་ན་ཡང་དེའི་སྐབས་སུ་ཞི་བདེའི་ངང་ནས་ཕུང་མཆོད་ཀྱི་བྱེད་སྒོ་སྤེལ་ཐུབ་མིན་བརྗོད་ཐུབ་ཀྱི་མེད་ལུགས་ནཱ་བྷེལ་ནི་འདས་པོ་ཁོང་གི་སྐུ་ཟླ་དང་མཐུན་གྲོགས་ཚོས་བརྗོད་ཀྱི་ཡོད་པ་རེད། བྱས་ཙང་ད་ཆ་ཨུ་རུ་སུ་ནང་ལ་སྲིད་འཛིན་པུ་ཏིན་ལ་ཁ་གཏད་གཅོག་ཐུབ་མཁན་དང་གཅོག་ནུས་མཁན་མེད་པའི་ཆ་ནས་ད་རེས་ཀྱི་འོས་བསྡུའི་ཐོག་ནས་ཁོང་ལ་རྒྱལ་ཁ་ཐོབ་སྟེ་སླར་ཡང་མི་ལོ་དྲུག་གི་རིང་ཁོང་གིས་ཨུ་རུ་སུའི་སྲིད་དབང་འཛིན་རྒྱུ་ངེས་པ་ཡིན་སྐོར་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཚང་མའི་ནང་ལ་གནས་ཚུལ་གཅིག་མཚུངས་ཤིག་ཐོན་འདུག། ཡང་ད་རེས་སྲིད་འཛིན་པུ་ཏིན་གྱིས་ནུབ་ཕྱོགས་པའི་དཔུང་དམག་ཡུག་ཀེརེན་ལ་བཏང་བ་ཡིན་ཚེ་དེའི་མཇུག་འབྲས་ནི་རྡུལ་ཕྲན་གོ་མཚོན་བེད་སྤྱད་པའི་དམག་འཁྲུག་གི་ངན་སློང་ཆགས་སྲིད་པ་ཡིན་སྐད་གསལ་སྟོན་བྱས་པ་དེ་བཞིན། གཟའ་འཁོར་འདིའི་ནང་ལ་ཧྥ་རན་སི་ཡི་སྲིད་འཛིན་ཨེ་མེ་ནུ་ཨེལ་མེ་ཁི་རོན་གྱི་གཏམ་བཤད་ཞིག་གི་ནང། ནུབ་ཕྱོགས་པས་མ་འོངས་པར་ཡུག་ཀེརེན་གྱི་ནང་ལ་དཔུང་དམག་འགྲེམས་འཇོག་བྱེད་སྲིད་མིན་ཐད་གསལ་ཁ་མ་བཏོན་པར་བཞག་པ་དེར་ཚུར་སྣང་ལན་ཆ་བྱས་པ་ཞིག་ཡིན་པའི་བཟོ་ལྟ་ཡོད་པ་རེད། ད་རེས་ཀྱི་གསུང་བཤད་དེའི་ནང་ལ་སྲིད་འཛིན་པུ་ཏིན་གྱིས་ནུབ་ཕྱོགས་ཀྱི་མཐུན་གྲོགས་ཚོས་ཨུ་རུ་སུས་ཡོ་རོབ་ནང་བྱང་མཚོ་ཨེ་ཏི་ལན་ཏི་སྤྱི་ཆིངས་དམག་དོན་སྒྲིག་འཛུགས་ནེ་ཏོ་ཡི་ཕྱོགས་གཏོགས་ལ་བཙན་རྒོལ་བྱེད་འཆར་ཡོད་པའི་ཉེས་འཛུགས་བྱེད་བཞིན་དུ་ཁོ་རང་ཚོས་ང་ཚོའི་ས་ཁུལ་ཁག་ཅིག་ལ་བཙན་རྒོལ་བྱ་རྒྱུར་དམིགས་ཀྱི་ཡོད་པ་རེད་ལ་ད་ཆ་ཁོ་ཚོས་ཡུཀ་རེན་གྱི་ནང་ལ་ནེ་ཏོ་ཡི་དཔུང་དམག་ཁག་ཅིག་ཆེད་རྫོང་བྱེད་སྲིད་པའི་གཏམ་བཤད་བྱེད་ཀྱི་འདུག་ཅེས་གསུངས་པ་དང་འབྲེལ། ཁོང་གིས། འདས་པའི་རྒྱལ་རབས་ལོ་རྒྱུས་ཀྱི་ནང་ལ་ང་ཚོའི་ཡུལ་གྱི་ས་ཁུལ་ནང་ལ་དཔུང་དམག་ཆེད་རྫོང་བྱེད་མཁན་ཚོར་མཇུག་འབྲས་ངན་པ་ག་རེ་བྱུང་མིན་དེ་ཚོ་ནི་ང་ཚོའི་དྲན་ཐོག་ཏུ་ཡོད་ཅེས་སྡིགས་སྐུལ་ཉེན་བརྡ་བཏང་ཡོད་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན། པདྨ་བདེ་ཆེན་ཡིན། The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། ཨི་སི་རལ་གྱི་དམག་མིས་ཁ་སང་གཟའ་ཕུར་བུའི་ཉིན་མོ་གྷ་ཛ་ལུང་གཤོངས་ཀྱི་སུ་རོགས་ཚོགས་ཁག་གིས་སྐྱོབ་གསོའི་རོགས་རམ་བགོ་འགྲེམས་བྱེད་སར་སྐྱོབ་གསོའི་རོགས་རམ་ལ་ངང་སྒུག་བྱེད་མཁན་པེ་ལེ་སི་ཏིན་གྱི་མི་རིགས་རྣམས་ཀྱི་ཐོག་ལ་གང་བྱུང་མེ་མདའ་བརྒྱབ་སྟེ་མི་བརྒྱ་དང་བཞི་རྐྱེན་ལམ་དུ་བཏང་བ་དང། བདུན་བརྒྱ་ལྷག་ཙམ་ཞིག་རྨས་སྐྱོན་བཏང་བའི་སྐོར་ལ་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་ཏུ་ཐོན་པའི་གནས་ཚུལ་རྣམས་ཕུན་ཚོགས་ཚེ་རིང་ལགས་ནས་ཕབ་སྒྱུར་དང་སྙན་སྒྲོན་ཞུ་གནང་གི་རེད།
གྷ་ཟ་ས་རྒྱུད་ཀྱི་པེ་ལི་སི་ཐན་གྱི་འཕྲོད་བསྟེན་ལྷན་ཁང་གི་དཔོན་རིགས་ཚོས་བཤད་ཡ་བྱས་པ་ཡིན་ན། ཨི་ཟི་རལ་གྱི་དམག་མི་ཚོས་ཁེ་ས་གཟའ་ཕུར་བུའི་ཉིན་གྷ་ཟ་ས་རྒྱུད་སུ་སྐྱོབ་གསོའི་རོགས་ཚོགས་ཁག་གིས་པེ་ལི་སི་ཐན་གྱི་ཞི་བའི་མི་དམངས་རྣམས་ལ་སྐྱོབ་གསོའི་རོགས་རམ་བགོས་འགྲེམས་བྱེད་སར་གང་བྱུང་མེ་མདའ་བརྒྱབ་སྟེ་མི་བརྒྱ་དང་བཞི་བསད་པ་དང་མི་བདུན་བརྒྱ་ཙམ་ལ་རྨས་སྐྱོན་བཏང་ཡོད་འདུག། ཨི་ཟི་རལ་གྱི་དམག་མིས་ཁོ་ཚོས་ཁེ་ས་ཞོགས་ཀས་ཐོ་རེངས་ཙམ་ལ་གྷ་ཟ་ས་རྒྱུད་ཀྱི་བྱང་ཕྱོགས་ཀྱི་གྷ་ཟ་གྲོང་ཁྱེར་ཟེར་བ་དེར་མི་ཚོགས་ཁག་ཅིག་གིས་ཁོ་ཚོའི་བདེ་འཇགས་སྲུང་སྐྱོབ་ལ་ཉེན་ཁ་བཟོ་གི་ཡོད་པར་མངོན་ཏེ་མེ་མདའ་བརྒྱབ་དགོས་བྱུང་ཡོད་པ་གཏན་འབེབས་བྱས་ཤག། པེ་ལེ་སི་ཐན་གྱི་འཕྲོད་བསྟེན་ལྷན་ཁང་གིས་ཨི་ཟི་རལ་གྱི་དམག་མིའི་ལས་ཐབས་དེས་མི་བརྒྱ་དང་བཞི་ལ་སྲོག་སྐྱོན་དང་མི་གཞན་པ་བདུན་བརྒྱ་དྲུག་ཅུ་ལ་རྨས་སྐྱོན་བྱུང་ཡོད་ལུགས་བཤད་དེ་ཨི་ཟི་རལ་གྱི་ལས་ཐབས་དེ་ནི་མི་རིགས་སྡེབ་གསོད་ཀྱི་ལས་ཐབས་ཤིག་ཡིན་པའི་སྐྱོན་བརྗོད་བྱས་ཡོད་པ་དང། གྷ་ཟའི་འཕྲོད་བསྟེན་ལྷན་ཁང་གིས་མུ་མཐུད་དེ་བཤད་ཡ་བྱས་པ་ཡིན་ན། གྷ་ཟའི་དམག་འཁྲུག་འགོ་ཚུགས་པ་ནས་བཟུང་ད་ལྟ་བར་དུ་པེ་ལི་སི་ཐན་གྱི་མི་སུམ་ཁྲི་ཙམ་ལ་སྲོག་སྐྱོན་བྱུང་ཡོད་འདུག་ཡིན་ན་ཡང་པེ་ལི་སི་ཐན་གྱི་འཕྲོད་བསྟེན་ལྷན་ཁང་གིས་སྲོག་སྐྱོན་བྱུང་བའི་མིའི་གྲངས་ཐོ་གསལ་བསྒྲགས་བྱེད་པའི་སྐབས་ལ་སྲོག་སྐྱོན་བྱུང་བའི་མི་དེ་ཚོ་དམག་མི་དང་ཞི་བའི་མི་མང་གང་ཡིན་དབྱེ་འབྱེད་བྱེད་ཀྱི་མེད་པ་རེད། མིག་མཐོང་དཔང་པོ་ཚོས་གསར་འགྱུར་ལས་ཁང་ཚོར་བཤད་ཡ་བྱས་པ་ཡིན་ན། པེ་ལི་སི་ཐན་གྱི་མི་རིགས་སྟོང་ཕྲག་མང་པོ་སྐྱོབ་གསོའི་ཆེད་དུ་གྷ་ཟ་གྲོང་ཁྱེར་གྱི་ནུབ་ཕྱོགས་ཀྱི་སྒོར་ལམ། Nabulsir། འཚང་ཁ་བརྒྱབ་སྟེ་འགྲོ་བའི་སྐབས་ལ་ཨི་ཟི་རལ་གྱི་དམག་མིས་གང་བྱུང་མེ་མདའ་བརྒྱབ་ཡོད་འདུག། སྲུང་སྐྱོབ་ཀྱི་ཆེད་དུ་མིང་སྨོས་བྱེད་འདོད་མེད་པའི་མིག་མཐོང་དཔང་པོ་ཞིག་གིས་བཤད་གསལ་ལ། སྐྱོབ་གསོའི་རོགས་རམ་འཁྱེར་བའི་དོས་སྐྱེལ་རླངས་འཁོར་དེ་ཚོ་ཨིས་ར་ཨེལ་གྱི་དམག་མིའི་མཚོན་ལྡན་ལྕགས་ཁྲབ་དམག་འཁོར་གྱི་ཉེ་འཁྲིས་ལ་སླེབས་པའི་སྐབས་ལ་མི་དམངས་སྟོང་ཕྲག་མང་པོས་དོས་སྐྱེལ་རླངས་འཁོར་དེ་ཚོ་ནས་སྐྱོབ་གསོ་འཕྲོག་བཅོམ་བྱེད་རྒྱུ་འགོ་འཛུགས་བྱས་ཡོད་པ་དང་མི་དམངས་དེ་རྣམས་མཚོན་ལྡན་ལྕགས་ཁྲབ་དམག་འཁོར་དེ་དག་གི་ཉེ་འཁྲིས་སུ་སླེབས་སྐབས་ཨིས་ར་ཨེལ་གྱི་དམག་མིས་མེ་མདའ་བརྒྱབ་ཡོད་འདུག། ཨི་ཟི་རལ་གྱི་དམག་མིས་དང་ཐོག་དོས་སྐྱེལ་རླངས་འཁོར་དེ་རྣམས་གྷ་ཟ་ས་རྒྱུད་ཀྱི་བྱང་ཕྱོགས་སུ་འཛུལ་ཞུགས་བྱེད་པའི་སྐབས་ལ་དེ་ཁུལ་གྱི་མི་མང་ཚོས་དོས་སྐྱེལ་རླངས་འཁོར་དེ་ཚོ་ནས་དངོས་ཟོག་འཕྲོག་བཅོམ་བྱེད་རྒྱུ་འགོ་འཛུགས་བྱས་ཡོད་པ་དང། མི་མང་ཚོས་སྐྱོབ་གསོའི་རོགས་རམ་འཕྲོག་བཅོམ་བྱ་རྒྱུར་འཚང་ཁ་ཆེན་པོ་བརྒྱབ་སྟེ་མི་མང་པོར་རྡོག་རྫིས་ཐེབས་ཏེ་རྨས་སྐྱོན་བྱུང་ཡོད་པ་དང། གནས་ཚུལ་དེ་ཇི་ལྟར་བྱུང་ཡོད་ད་ལྟ་ས་གནས་ཀྱི་དཔོན་རིགས་ཚོས་ཞིབ་འཇུག་བྱེད་འགོ་བཙུགས་ཡོད་པའི་གནས་ཚུལ་ཐོན་ཞག་ཕྱིས་སུ་མིང་སྨོས་བྱེད་འདོད་མེད་པའི་ཨི་ཟ་རེལ་གྱི་དཔོན་རིགས་ཤིག་གིས་ཧྥ་རན་སེའི་གསར་འགྱུར་ལས་ཁང་ཨེ་ཨེཕ་པི་གྱི་གསར་འགོད་པར་གཏམ་བཤད་བྱེད་པའི་སྐབས་ལ། སྐྱོབ་གསོ་རག་རྒྱུར་འཚང་ཁ་རྒྱག་མཁན་མི་ཚོ་ཕྱིས་སུ་ང་ཚོ་ཨི་ཟ་རེལ་གྱི་དམག་མིའི་ཉེ་འཁྲིས་ལ་ཡོང་སྟེ་ཨི་ཟ་རེལ་གྱི་དམག་མིའི་བདེ་འཇགས་སྲུང་སྐྱོབ་ལ་ཉེན་ཁ་བཟོ་གཞི་ཞིག་ཆགས་པའི་སྐབས་ལ་ང་ཚོས་མེ་མདའ་མི་བརྒྱབ་ཐབས་མེད་བྱུང་སོང་ཅེས་བཤད་འདུག། སྒ་ཟ་ས་རྒྱུད་སུ་སྐྱོབ་གསོར་འཚང་ཁ་རྒྱག་མཁན་མི་མང་གི་ཐོག་ལ་ཨི་ཟ་རེལ་གྱི་དམག་མིས་མེ་མདའ་བརྒྱབ་སྟེ་མི་མང་པོར་སྲོག་སྐྱོན་བྱུང་བ་དེས་མེ་འཕེན་མཚམས་འཇོག་བྱ་རྒྱུའི་གྲོས་མོལ་ལ་དཀའ་རྙོག་བཟོ་གི་རེད་བསམ་གྱི་འདུག་ཅེས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་མཆོག་གིས་གསུངས། སྲིད་འཛིན་མཆོག་གྷེ་ས་ས་ཕུ་བོའི་ཉིན་ཨ་མི་རི་ཀའི་ལྷོ་ཕྱོགས་ཀྱི་མངའ་སྡེ Texas ཡི་ས་མཚམས་ལ་གཟིགས་སྐོར་ལ་ཕེབས་པའི་སྐབས་ལ། ཕོ་བྲང་དཀར་པོའི་མདུན་ཐང་དུ་གསར་འགོད་པ་ཚོར་བཀའ་མོལ་ཞིག་གནང་སྟེ་གསུངས་གསལ། ངས་ད་ལྟ་དཀྱིལ་ཤར་མངའ་ཁུལ་དུ་ཡོད་པའི་དཔོན་རིགས་ཚོ་དང་མཉམ་དུ་ཁ་པར་གྱི་ཐོག་ནས་བཀའ་མོལ་ཞུས་པ་ཡིན། ངའི་བསམ་པར་སྒ་ཟ་ས་རྒྱུད་སུ་གཟའ་ཟླ་བའི་མཚམས་ལ་མེ་འཕེན་མཚམས་འཇོག་ཡོང་ས་མ་རེད་བསམ་གྱི་འདུག་ཡིན་ན་ཡང་ངས་དཀྱིལ་ཤར་མངའ་ཁུལ་དུ་མེ་འཕེན་མཚམས་འཇོག་ཡོང་བའི་རེ་བ་རྒྱབ་ཀྱི་ཡོད། སྒ་ཟ་ས་རྒྱུད་སུ་སྐྱོབ་གསོ་རག་རྒྱུར་ངང་སྒུག་བྱེད་མཁན་མི་མང་གི་ཐོག་ལ་མེ་མདའ་བརྒྱབ་པའི་གནས་ཚུལ་དེར་ང་ཚོས་ད་ལྟ་ཞིབ་འཇུག་བྱེད་ཀྱི་ཡོད། མེ་མདའ་བརྒྱབ་སྟངས་དེར་བཤད་སྟངས་མི་འདྲ་བ་གཉིས་འདུག་དེ་ཚོའི་སྐོར་ལ་ངས་ད་ལྟ་གནས་ཚུལ་གསལ་པོ་ཤོད་ཐུབ་ཀྱི་མི་འདུག་གསུངས་ཤག། ཨི་ཟ་རེལ་དང་ཧ་མ་སི་ཡིས་མེ་འཕེན་མཚམས་འཇོག་བྱ་རྒྱུའི་སྐོར་ལ་གྲོས་མོལ་བྱེད་མཁན་ཨི་ཟ་རེལ་དང་ཧ་མ་སི་ཀ་ཏར་བཅས་ཀྱི་སྐུ་ཚབ་ཚོས་མེ་འཕེན་མཚམས་འཇོག་གི་གྲོས་མཐུན་བཞག་རྒྱུར་ཕྱོགས་གསུམ་ཀས་ཡིད་གཟབ་བྱེད་ཀྱི་ཡོད་ཅེས་བཤད་འདུག་སྲིད་འཛིན་ཇོ་བྷའི་ཏན་མཆོག་གིས་དེའི་གོང་དུ་རིང་མིན་གཟའ་ཟླ་བའི་མཚམས་ལ་ཨི་ཟ་རེལ་དང་ཧ་མ་སི་གཉིས་ཀྱིས་མེ་འཕེན་མཚམས་འཇོག་བྱ་རྒྱུའི་ཐུགས་རེ་གནང་ཡོད་པ་རེད། ཁ་སང་གཟའ་ཕུར་བུའི་ཉིན་ཨི་ཟི་རལ་གྱི་དམག་མིས་པེ་ལི་སི་ཏིན་མང་པོ་དམར་གསོད་བཏང་པ་དེའི་སྐོར་ལ་སུའི་ཙེར་ལན་གྱི་གྲོང་ཁྱེར་ཇི་ནི་ཝར་རྟེན་གཞི་བྱས་པའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་དུ་ཨི་ཟི་རལ་གྱི་གཞུང་ཚབ་དང་པེ་ལི་སི་ཏིན་གྱི་གཞུང་ཚབ་ཆེན་མོ་ཨི་བྷ་ར་ཧིམ་མོ་ཧ་མད་ཁེ་ར་ཤི་གཉིས་ཀྱིས་ཕན་ཚུན་འཐབ་རྩོད་གནང་རེས་གནང་ཡོད་པ་དང། འཚང་ཁ་རྒྱག་མཁན་མི་དེ་ཚོ་ཧ་མ་སི་སྲུང་སྐྱོབ་བྱེད་མཁན་དང་པེ་ལི་སི་ཏིན་གྱི་ཞི་བའི་མི་མང་དེ་རྣམས་ཧ་མ་སིའི་དྲག་སྤྱོད་པ་ཡིན་པའི་སྐྱོན་བརྗོད་གནང་ཡོད་པའི་གནས་ཚུལ་ཐོན་ཤག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན། VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཨ་མི་རི་ཀའི་ཆེས་མཐོའི་ཁྲིམས་ཁང་གིས་སྲིད་འཛིན་ཟུར་པ Donald Trump གྱི་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་སྲིད་འཛིན་འོས་བསྡུའི་ཐོག་ཐེ་གཏོགས་ཀྱི་གྱོད་གཞི་འདིའི་ནང་ཁོང་ལ་ཁྲིམས་འཛུགས་ཆག་ཡང་ཡོད་མེད་ཀྱི་ཐོག་དགོངས་བཞེས་གནང་རྒྱུ་ཕྱིར་འགྱངས་གནང་བའི་གནས་ཚུལ་ཞིག་ནོར་བུ་བསམ་འཕེལ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
དེ་རིང་རེས་གཟའ་ལྷག་པའི་ཉིན་མོ་ཨ་མི་རི་ཀའི་ཆེས་མཐོའི་ཁྲིམས་ཁང་གིས། Donald Trump གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་སྲིད་འཛིན་འོས་བསྡུ་དེ་འཁྲུལ་ལོག་གཏོང་རྒྱུར་ངན་བྱུས་ཀྱི་ཐེ་གཏོགས་ཡོད་པའི་ཁྲིམས་འགལ་ཉེས་འཛུགས་ཀྱི་གྱོད་གཞི་འདིའི་ཐོག་ལ། རྩོད་གཞི་འདི་དག་འདི་ལོ་ཕྱི་ཟླ་བཞི་པའི་ཟླ་མཇུག་བར་དུ་ཕྱིར་འགྱངས་གནང་རྒྱུའི་ཐག་གཅོད་ཟེར་ཡག་གནང་བ་དེ་ནི་ཁྲིམས་ལུགས་ཉམས་ཞིབ་པ་ཁག་གིས་བརྗོད་དོན་བྱས་པ་ཡིན་ན་སྲིད་འཛིན་ཟུར་པ Donald Trump གིས་རེ་འདུན་བྱས་པ་ལྟར་ཁོང་ལ་རྒྱལ་ཁ་ཞིག་ཡིན་པ་དང་ཆེས་མཐོའི་ཁྲིམས་ཁང་གིས་ཨ་མི་རི་ཀའི་སྲིད་འཛིན་ཟུར་པ་ཞིག་གིས་ལས་དུས་སྐབས་ཀྱི་གཞུང་འབྲེལ་གྱི་ལས་དོན་དེ་དག་དང་འབྲེལ་བའི་ཁྲིམས་འཛུགས་བྱེད་མི་ཆོག་པའི་དམིགས་བསལ་ཐོབ་ཐང་ཡོད་མེད་ཀྱི་ཐད་ལ་ཁྲིམས་ལུགས་ཀྱི་མཐའ་མའི་ཐག་གཅོད་ཞིག་བྱ་རྒྱུ་ཡིན་པ་རེད། དེར་བརྟེན་དེ་རིང་ཆེས་མཐོའི་ཁྲིམས་ཁང་གི་ཐག་གཅོད་འདི་ཡིས Donald Trump གྱི་ཐོག་ལ། གྱོད་གཞི་འདིའི་ཐད་ལ་མཐའ་མའི་ཐག་གཅོད་ཞིག་བྱ་རྒྱུར་ཁྲིམས་ལུགས་ཀྱི་བརྒྱུད་རིམ་དང་སྲིད་དོན་གྱི་དུས་ཚེས་གལ་ཆེ་ཁག་གི་ཐད་ལ་ངེས་གཏན་མེད་པའི་ཤུགས་རྐྱེན་ཆེན་པོ་ཞིག་འབྱུང་བཞིན་པ་རེད། ཆེས་མཐོའི་ཁྲིམས་ཁང་གི་ཐག་གཅོད་འདིའི་མཇུག་འབྲས་ཤུགས་རྐྱེན་གཅིག་ནི། Donald Trump གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཕྱི་ཟླ་དང་པོའི་ཚེས་དྲུག་གི་ཉིན་མོ། གྲོས་ཚོགས་ཁང་གི་ཐོག་ལ་དྲག་རྒོལ་དེ་དག་དང་འབྲེལ་ཡོད་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་སྲིད་འཛིན་འོས་བསྡུའི་གྲུབ་འབྲས་འཁྲུལ་སློག་གཏོང་ཐབས་བྱས་པའི་ཉེས་འཛུགས་འདི་དག་གི་ནང་ལ Donald Trump ཁོང་རང་ཉིད་ཁྲིམས་འགལ་ཐེ་གཏོགས་ཡོད་མེད་ཀྱི་ཐད་ལ་ཁྲིམས་ཁང་གི་བཤེར་དཔང་ལྷན་ཚོགས་ཤིག་གིས་ཐག་གཅོད་མ་བྱས་པའི་ཐོག་ནས་འདི་ལོའི་སྲིད་འཛིན་འོས་བསྡུ་དེ་བྱེད་སྲིད་པའི་ཉེན་ཁ་དེ་ཡིན་པ་རེད། Donald Trump གིས་ཁོང་རང་གི་ཐོག་ལ་ཁྲིམས་འགལ་ནག་ཉེས་ཀྱི་གྱོད་གཞི་ཁག་ཞིག་ལ་གདོང་ལེན་བྱེད་བཞིན་པའི་ནང་ལ་ཁྲིམས་བཤེར་གྱི་དུས་ཚེས་གཏན་འཁེལ་ཟིན་པའི་གྱོད་གཞི་གཅིག་པུ་དེ་ནི Donald Trump གྱིས་ཆགས་སྲེད་སྒྱུ་རྩལ་བ་བུད་མེད་ཞིག་ལ་ལྐོག་རྔན་དངུལ་སྤྲད་པའི་ཉེས་འཛུགས་དེ་དག་དང་འབྲེལ་ཡོད་ཚོང་ལས་ཀྱི་ནང་ལ་རྩིས་ཁྲ་རྫུན་བཟོ་བྱས་པའི་ནག་ཉེས་གྱོད་གཞི་འདིའི་ཐོག་ལ་རིང་མིན་ཕྱི་ཟླ་གསུམ་པའི་ནང་ལ་ཁྲིམས་བཤེར་བྱེད་རྒྱུ་དེ་ཡིན་པ་རེད། དེར་བརྟེན་ཆེས་མཐོའི་ཁྲིམས་ཁང་གིས Donald Trump གྱི་ཐོག་ལ་གྱོད་གཞི་འདིའི་ཐད་གསན་ཞིབ་ཕྱི་འགྱངས་གནང་བའི་ཐག་གཅོད་འདིའི་ཤུགས་རྐྱེན་གལ་འགངས་ཆེ་ཤོས་དེ་ནི་གྱོད་གཞི་འདིའི་ཐོག་ལ་ཁྲིམས་བཤེར་དེ་དག་འདི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་སྲིད་འཛིན་འོས་བསྡུ་སྔོན་དུ་བྱེད་ཐུབ་མིན་གྱི་གནད་དོན་དེ་ཡིན་པ་དང། སྲིད་དོན་དང་ཁྲིམས་ལུགས་ཀྱི་ཉམས་ཞིབ་པ་ཁག་གིས་འདིའི་ཐད་ལ་ཚོད་དཔག་དང་བསམ་ཚུལ་འདྲ་མིན་ཞིག་བརྗོད་བཞིན་པ་རེད། གལ་སྲིད་ཆེས་མཐོའི་ཁྲིམས་ཁང་གིས་འདི་ལོའི་སྲིད་འཛིན་འོས་བསྡུ་འདིའི་སྔོན་ལ Donald Trump གྱི་ཐོག་ལ་ནག་ཉེས་ཡོད་པའི་ཁྲིམས་གཅོད་ཞིག་གནང་ཚེ། དེ་ཡིས་འོས་འཕེན་མི་མང་གི་བསམ་ཚུལ་དང Donald Trump རང་ཉིད་ཀྱི་ཐོག་ལ་ཤུགས་རྐྱེན་ཆེན་པོ་བྱེད་སྲིད་པ་རེད། གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནོར་བུ་བསམ་འཕེལ་ཡིན། ཐུགས་རྗེ་གནང་ནོར་བུ་བསམ་འཕེལ་ལགས། ད་ལྟ་ད་ལྟ་ཁྱེད་རང་གིས་གོང་དུ་བཀའ་འདྲི། ད་ལྟ་སྙན་སྒྲོན་གནང་བའི་གནས་ཚུལ་དང་འབྲེལ་བའི་ཐོག་ནས་བཀའ་འདྲི་ཞུ་ཡས་ལ་ཡ་ད། ཨ་མི་རི་ཀའི་ཆེས་མཐོའི་ཁྲིམས་ཁང་གིས་ཨ་ནི་སྲིད་འཛིན་ཟུར་པ Donald Trump གྱི་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་སྲིད་འཛིན་གྱི་འོས་བསྡུའི་ཐོག་ལ་ཡ་ད་ཐེ་གཏོགས་ཀྱི་གྱོད་གཞི་འདིའི་ནང་ཨ་ནི་ཁོང་ལ་ཁྲིམས་འཛུགས་ཆག་ཡང་ཡོད་མེད་ཀྱི་ཐོག་དགོངས་བཞེས་གནང་རྒྱུ་ཕྱི་འགྱངས་གནང་ཡོད་རེད་ཅེས་གསུངས་སོང།

ཆེས་མཐོའི་ཁྲིམས་ཁང་གི་ཐག་གཅོད་འདིའི་ཐོག་ལ་ཡིན་ནའི་ཕྱོགས་མང་པོ་ཅིག་གིས་དེ་ལ་ཡང་དོ་སྣང་དང་ཨ་ནི་དེ་ཡང་ཞིབ་འཇུག་འདི་གནང་གི་ཡོད་རེད་དེ་རྒྱུ་མཚན་འདིས་དེ་འདྲར་ཆགས་བསྡད་བ་རེད་ག་ཟེར་ན་ཆེས་མཐོའི་ཁྲིམས་ཁང་གི་ད་རེས་ཐག་གཅོད་ཕྱི་འགྱངས་གནང་ཐག་གཅོད་འདི་དང་འབྲེལ་བ་ཡོད་པའི་གྱོད་གཞི་དེ་ག་རེ་རེད་ཟེར་ན་ཨ་མི་རི་ཀའི་ད་ལྟ་དབུས་གཞུང་གི་ཁྲིམས་ཞིབ་པ Jack Smith གིས་ཨ་ནི་ཉིས་སྟོང་ཉི་ཤུ་ཐམ་པའི་སྲིད་འཛིན་འོས་བསྡུ་འདིའི་གྲུབ་འབྲས་ཨ་ནི་འཁྲུལ་ལོག་གཏོང་ཐབས་ལ Donald Trump གྱིས་ངན་ཇུས་བཤམས་བྱས་ཨ་ནི

འདིའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་ཌོ་ནལ་ཊྲམ་གྱི་ཕྱོགས་ནས་ཐབས་ཤེས་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་གྱོད་གཞི་འདིའི་ཐོག་ལ་ཡང་མཐའ་མ་ཁྲིམས་བཤེར་བྱེད་ཡག་གི་དུས་ཚོད་འདི་ད་ལོའི་འོས་བསྡུ་འདིའི་རྗེས་ལ་བར་དུ་ཕར་ཕྱིར་འགྱངས་བྱེད་ཐུབ་པ་ཡིན་ན་འོས་བསྡུའི་ཐོག་ལ་ཁོ་རང་ལ་ཡང་རྒྱལ་ཁ་ཐོབ་མིན་གྱི་དེའི་ཐད་ལ་ཡང་ཤུགས་རྐྱེན་ཆུང་དུ་འགྲོ་ཡག་དང་འདི་འདྲའི་གི་ཁེ་ཕན་ཐོག་ནས་འབད་བརྩོན་ཤུགས་ཆེ་བྱེད་ཀྱི་ཡོད་ཙང་ད་རེས་ཆེས་མཐོའི་ཁྲིམས་ཁང་གིས་ཐག་གཅོད་དགོངས་བཞེས་གནང་ཡ་འདི་ཕར་ཕྱིར་འགྱངས་གནང་བ་འདིས་གི་ཌོ་ནལ་ཊྲམ་ལ་ཡང་གནས་སྐབས་རིང་ལ་ཁེ་ཕན་ཡོད་པ་འདྲ་བོ་ཅིག་མཐོང་གི་ཡོད་རེད་དེ་ཡིན་ནའི།

ན་ནིང་པ་ཀི་སི་ཐན་ལ་དཔལ་འབྱོར་གྱི་དཀའ་རྙོག་འཕྲད་པ་ཞིག་གིས་དཀའ་རྙོག་ཆེ་བ་ཟློག་ཐབས་ལ་རྒྱལ་སྤྱིའི་དངུལ་གྱི་ཐེབས་རྩ་དེས་པ་ཀི་སི་ཐན་ལ་ཡུན་ཐུང་བའི་རོགས་རམ་ཞིག་དབུ་བཙུགས་པ་དེའི་དུས་ཚོད་ནི་རིང་མིན་ཟླ་བ་རྗེས་མར་ཕྱི་ཟླ་གསུམ་པའི་ནང་ལ་གཙང་གི་འདུག་པ་ཀི་སི་ཐན་གྱི་དཔལ་འབྱོར་བརྟན་པོ་གནས་པའི་སླད་དུ་གལ་ཏེ་པ་ཀི་སི་ཐན་ལ་རྒྱལ་སྤྱིའི་དངུལ་གྱི་ཐེབས་རྩ་ནས་རོགས་རམ་དེ་མུ་མཐུད་ནས་ཡུན་རིང་ཙམ་གྱི་རིང་ལ་དགོས་ཀྱི་ཡོད་ན་པ་ཀི་སི་ཐན་གྱིས་རྒྱལ་སྤྱིའི་དངུལ་གྱི་ཐེབས་རྩ་ལ་སྙན་ཞུ་དང་བཀའ་མོལ་ཞུ་དགོས་ཀྱི་ཡོད་པ་དང་བཀའ་མོལ་དེ་ཚོའི་སྐབས་ལ་ཆ་རྐྱེན་སོགས་ཀྱི་ཐད་ལ་གྲོས་སྒྲིག་གསར་པ་གནང་དགོས་སྲིད་པ་རེད་འདུག་དེ་ལྟར་གྱི་གནས་སྟངས་ཤིག་བྱུང་གྲབས་ཡོད་པའི་སྔོན་ཚུད་འདིར་བཙོན་ཁང་དུ་བཙོན་འཇུག་འོག་ཡོད་པའི་པ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱིས་རྒྱལ་སྤྱིའི་དངུལ་གྱི་ཐེབས་རྩ་ལ་ཕྱག་བྲིས་སྤྲིངས་ནས་རྒྱལ་སྤྱིའི་དངུལ་གྱི་ཐེབས་རྩས་པ་ཀི་སི་ཐན་ལ་དཔལ་འབྱོར་གྱི་རོགས་རམ་གསར་པ་སོགས་པ་གནང་རྒྱུར་ཞལ་བཞེས་གནང་གནང་གི་གོང་ལ་པ་ཀི་སི་ཐན་གྱི་ད་ལོའི་ཕྱི་ཟླ་གཉིས་པའི་ཕྱི་ཚེས་བརྒྱད་ཉིན་གྱི་རྒྱལ་ཡོངས་འོས་བསྡུ་རྩོད་གཞི་ཅན་དེ་ལ་རང་དབང་ཅན་གྱི་ཞིབ་དཔྱོད་དགོས་ཀྱི་ཡོད་པ་རྒྱལ་སྤྱིའི་དངུལ་གྱི་ཐེབས་རྩས་སྐུལ་མ་གནང་དགོས་པ་འབོད་སྐུལ་གནང་ཡོད་པ་ཁཱན་གྱི་ཁྲིམས་རྩོད་པ་ཨ་ལི་ཛཱ་ཧྥར་གྱིས་གཟའ་ཕུར་བུར་ཁཱན་བཙོན་འཇུག་ཡོད་སའི་བཙོན་ཁང་དེའི་ཕྱི་ལོགས་ལ་གསར་འགོད་པར་བརྗོད་བཞག། IMF། aur European Union aur baki jo organisations hain། པ་ཀི་སི་ཐན་གྱི་སྲིད་དོན་ཚོགས་པ་སུ་གང་ལ་གྲངས་མང་ཐོབ་མེད་པའི་ཕྱི་ཟླ་གཉིས་པའི་ཕྱི་ཚེས་བརྒྱད་ཀྱི་འོས་བསྡུ་དེ་ཨིམ་རཱན་ཁཱན་དང་ཁོང་གི་སྲིད་དོན་ཚོགས་པས་གསུང་ཡག་ལ་བྱས་ན་མ་བིན་ཅན་ཞིག་བྱུང་ཡོད་པ་སྐྱོན་འཛུགས་གནང་གི་འདུག་འོས་བསྡུ་དེའི་ནང་ལ་ཁཱན་གྱིས་རྒྱབ་སྐྱོར་བྱས་པའི་འོས་མི་ལ་ས་མིག་མང་ཤོས་ཐོབ་ཡོད་ནའི་ཁཱན་གྱི་ཁ་གཏད་ཚོགས་པ་དེ་འདྲའི་མཉམ་འབྲེལ་ཞིག་གིས་ས་མིག་མང་བ་ཟིན་ནས་པ་ཀི་སི་ཐན་གྱི་གཞུང་ལ་འཁོད་ཆོག་པའི་གནས་བབ་བཟོས་ཡོད་པ་ཡང་བརྗོད་ཀྱིས། པ་ཀི་སི་ཐན་གྱི་འོས་བསྡུ་ལྷན་ཚོགས་ཀྱིས་འོས་བསྡུ་དེ་མ་བིན་བྱུང་པ་ངོས་ལེན་གནང་གི་མེད་པ་རེད་འདུག་ཨིམ་རཱན་ཁཱན་གྱི་ཁྲིམས་རྩོད་པ་ཛཱ་ཧྥར་གྱིས་བརྗོད་ཡ་ཞིག་ལ། usi waqt loan denge uski condition ye hai ke mulk mein good governance ho། རྒྱལ་སྤྱིའི་དངུལ་གྱི་ཐེབས་རྩ་སོགས་པ་རྒྱལ་སྤྱིའི་ལྷན་ཁང་དང་ཡུ་རོབ་མཉམ་འབྲེལ་སོགས་པ་རྒྱལ་སྤྱིའི་ཚོགས་སྡེ་རིགས་ཀྱིས་པ་ཀི་སི་ཐན་ལ་བུ་ལོན་དང་དཔལ་འབྱོར་གྱི་རོགས་རམ་གནང་ཡག་ཚོ་པ་ཀི་སི་ཐན་དུ་གཞུང་དེ་འཛིན་སྐྱོང་བཟང་པོ་བྱེད་མཁན་གྱི་གཞུང་ཞིག་དང་མང་གཙོ་ཅན་ཡོད་པ་ཞིག་འོས་བསྡུ་ཚོ་དྲང་པོ་དང་རང་དབང་ལྡན་པའི་ངང་བྱེད་ཀྱི་ཡོད་ན་གནང་རྒྱུ་སོགས་པའི་ཆ་རྐྱེན་བཟོ་དགོས་ཀྱི་ཡོད་པ་དེ་འདྲ་ཡང་གསུངས་བཞག་ཉིས་སྟོང་ཉི་ཤུ་གཉིས་ཀྱི་ཕྱི་ཟླ་བཞི་པའི་བར་པ་ཀི་སི་ཐན་གྱི་སྲིད་བློན་གནང་མཁན་ཨིམ་རཱན་ཁཱན་ནི་ལྐོག་ཟ་རུལ་སུངས་སོགས་པ་ཉེས་ཚུལ་སྣ་ཚོགས་ཤིག་གི་ཐད་ནས་མི་ལོ་བཅུ་ལྷག་གི་བཙོན་བཅད་ཀྱི་ཉེས་ཆད་འོག་པ་ཀི་སི་ཐན་གྱི་ས་གནས་རཱ་ཝལ་པིན་ཌིར་བཙོན་ཁང་དུ་བཙོན་བཅུག་འདུག། VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ལྷོ་རྒྱ་ནག་རྒྱ་མཚོའི་ཁུལ་དུ་རྒྱ་ནག་དང་རྩོད་གླེང་ཡོད་པའི་སྐབས་དེར། ཧྥི་ལི་ཕིན་གྱིས་རང་གི་མཚོ་དམག་དེང་རབས་ཅན་དུ་བསྒྱུར་རྒྱུའི་འབད་བརྩོན་བྱེད་བཞིན་པའི་སྐོར་བསྟན་འཛིན་ལྷུན་གྲུབ་ལགས་ཀྱིས་གནས་ཚུལ་ཕྱོགས་སྒྲིག་གནང་བ་ཞིག་གསན་རོགས་གནང།
རྒྱ་ནག་གཞུང་གིས་བདག་དབང་ཐོག་རྩོད་རྙོག་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་ཁུལ་དུ་རང་ཉིད་ཀྱི་དྲག་པོའི་སྟོབས་ཤུགས་རྒྱ་སྐྱེད་བཏང་དང་གཏོང་བཞིན་ཡོད་པ་དེར་ཧྥི་ལི་ཕིན་དང་དེ་མིན་འབྲེལ་ཡོད་ཡུལ་གྲུ་ཁག་ཅིག་གིས་རྒྱ་ནག་གཞུང་ལ་རྩོད་གླེང་བྱེད་མུས་ཡིན་པའི་སྐབས་དེར་ཡང་ཐའེ་ཝན་གྱི་གནད་དོན་གྱི་རྐྱེན་པས་མངའ་ཁུལ་དེའི་ནང་འཐབ་འཛིང་ཡོང་སྲིད་པའི་གནད་དོན་སོགས་ཀྱི་རྐྱེན་པས་དེང་སྐབས་ཧྥི་ལི་ཕིན་གྱིས་རང་ཉིད་ཀྱི་མཚོ་གླིང་གི་བདག་དབང་སྲུང་སྐྱོབ་ཀྱི་ཆེད་དུ་མཚོ་དམག་གི་སྟོབས་ཤུགས་ཆེ་རུ་དང་དེང་དུས་ཅན་སུ་བསྒྱུར་རྒྱུར་འབད་བརྩོན་བྱེད་བཞིན་ཡོད་པའི་སྐོར་གསར་འགྱུར་བརྒྱུད་ལམ་ཁག་ནས་གནས་ཚུལ་ལུང་དྲངས་ཏེ་འགྲེམས་སྤེལ་བྱེད་ཀྱི་འདུག་དེ་ཡང་གནས་ཚུལ་ཐོན་པར་གཞིགས་ན། གལ་སྲིད་ཐའེ་ཝན་གྱི་གནད་དོན་ཐོག་འཐབ་འཛིང་བྱུང་བ་ཡིན་ན། Luzon Strait ཟེར་བ་དེ་ཞི་བདེ་རྒྱ་མཚོའི་ནུབ་ཕྱོགས་ཁུལ་ནས་ལྷོ་རྒྱ་ནག་རྒྱ་མཚོའི་ནང་བསྐྱོད་ས། ཐའེ་ཝན་དང་ཧྥི་ལི་པིན་གཉིས་ཀྱི་བར་གྱི་མཚོ་ལམ་གཙོ་བོ་དེ་ཡིན་སྟབས། གལ་སྲིད་རྒྱ་ནག་ནས་ཐའེ་ཝན་བཙན་འཛུལ་བྱས་ཚེ། ཧྥི་ལི་པིན་ལ་ཤུགས་མ་ཐུག་གི་ཉེན་ཁ་ཆེན་པོ་བཟོ་རྒྱུ་ཡིན་པ་ཧྥི་ལི་པིན་གྱིས་ད་ལྟ་གཞི་ནས་ངོས་འཛིན་ཐུབ་སྟེ། རང་ཉིད་ཀྱི་མཚོ་དམག་གི་སྟོབས་ཤུགས་ཆེ་རུ་དང་དེང་དུས་ཅན་དུ་བཟོ་རྒྱུར་འབད་བརྩོན་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་གྱི་ཡོད་པ་རེད། འོན་ཀྱང། ད་ལྟའི་ཧྥི་ལི་ཕིན་གྱི་མཚོ་དམག་གི་སྟོབས་ཤུགས་ནི་མངའ་ཁུལ་དེའི་ཡུལ་གྲུ་ཚོ་དང་བསྡུར་བ་ཡིན་ན་ཧ་ཅང་གི་སྐྱོ་བ་ཡོད་ལ། ལྷག་དོན་དུ་ཁ་གཏད་གཅོག་ཡུལ་རྒྱ་ནག་དང་བསྡུར་བ་ཡིན་ན་གནམ་ས་ལྟ་བུའི་ཆེན་པོ་ཡོད་པ་དེས། ད་ལྟ་བར་རྒྱ་ནག་ནས་ཧྥི་ལི་ཕིན་ལ་བདག་དབང་ཡོད་པའི་མཚོ་གླིང་མང་པོ་ཞིག་ལོ་བཅུ་ཕྲག་གཅིག་གོང་ནས་དབང་འཛིན་བྱས་ཡོད་པར་མ་ཟད། དེ་དག་ནང་རྒྱ་ནག་ནས་རང་ཉིད་ཀྱི་དམག་དོན་གྱི་རྟེན་གཞི་བཙུགས་བཞིན་ཡོད་པའི་ཐོག་ད་དུང་ཡང་ཧྥི་ལི་པིན་ལ་བདག་དབང་ཡོད་པའི་གླིང་ཕྲན་གཞན་ནང་ལ་ཡང་དབང་འཛིན་བྱ་རྒྱུར་ཧྥི་ལི་པིན་གྱིས་ཞེད་སྣང་བྱེད་ཀྱི་ཡོད་པའི་གནས་ཚུལ་ཡང་ཐོན་གྱི་ཡོད་པ་རེད། དེ་ཡང་སྐུ་ཞབས Collin Koh ཞུ་བ་ནི། སིང་ག་པོར་ནང་གནས་གཞི་བྱས་ཡོད་པའི་རྒྱལ་སྤྱིའི་འཐབ་ཇུས་དང་རྒྱལ་སྲུང་ཐོག་གི་ཉམས་ཞིབ་བྱེད་མཁན་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཡིན་པ་དང། ཁོང་གིས་ཧྥི་ལི་པིན་གཞུང་གིས་འདས་པའི་ལོ་མང་རིང། རང་ཉིད་ཀྱི་རྒྱལ་ནང་གི་བདེ་འཇགས་ཐོག་དོ་སྣང་ཆེ་བ་དང་ལྷག་དོན་དུ་བདག་དབང་ཐོག་རྩོད་རྙོག་ཡོད་པའི་གླིང་ཕྲན་ཁག་གི་ཐོག་དོ་སྣང་དེ་ཙམ་བྱས་མེད་པ་དེས་རྐྱེན་པས་རང་ཉིད་ཀྱི་མཚོ་དམག་གི་སྟོབས་ཤུགས་དེ་ཁྱིམ་མཚེས་ཡུལ་གྲུ་དང་བསྡུར་བ་ཡིན་ན

ཕྱོགས་གཉིས་ཀྱི་ཉ་པའི་བར་འཐབ་འཛིང་གི་གནས་ཚུལ་བྱུང་ཡོད་པ་དེ་ནས་ཧྥི་ལི་པིན་གྱིས་རང་ཉིད་ཀྱི་བདག་དབང་ཡོད་སའི་མཚོ་གླིང་སྲུང་སྐྱོབ་བྱས་ལ་བསམ་བློ་བཏང་ཡག་ཤུགས་ཆེ་རུ་ཕྱིན་ཡོད་སྟབས། ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་ཧྥི་ལི་པིན་གྱིས་མ་འོངས་ལོ་བཞི་ལྔ་རྗེས་ཐེངས་གཉིས་དང། དེ་ནས་ལོ་ལྔ་ཁྱོན་བསྡོམས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བརྒྱད་བར་མཚོ་དམག་གི་སྟོབས་ཤུགས་ཆེ་རུ་གཏོང་རྒྱུར་ཨ་སྒོར་ཐེར་འབུམ་བཞི་བཅུ་ལྷག་གི་འགྲོ་གྲོན་གཏོང་རྒྱུའི་འཆར་གཞི་བཏིང་ཡོད་ཀྱང། ད་ལྟ་བར་འགྲོ་གྲོན་གྱི་འཆར་གཞི་དེ་ནས་སྔོན་གྱི་ལོ་བཞི་དང་དེ་ནས་ལོ་བཞི་པ་གཉིས་པ་དེའི་རིང་དངོས་སུ་ལག་བསྟར་གང་ཡང་བྱེད་ཐུབ་མེད་པ་དེ་ནི་ཏོག་དབྱིབས་ཀྱི་ནད་ཡམས་ཀྱི་རྐྱེན་པས་བར་ཆད་དེ་བཟོས་ཡོད་པ་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ཀྱང་འདས་པའི་ལོ་འགའ་ཞིག་གོང་ནས་རྒྱ་ནག་ལ་ཁ་གཏད་ཀྱི་ཆེད་དུ་རང་ཉིད་ཀྱི་མཚོ་དམག་གི་སྟོབས་ཤུགས་ཡར་རྒྱས་དང་དེང་དུས་ཅན་དུ་བཟོ་རྒྱུར་སྔོན་ལས་ལྷག་པ་འབད་བརྩོན་དང་ཤུགས་སྣོན་རྒྱག་བཞིན་ཡོད་པའི་གནས་ཚུལ་ཐོན་གྱི་འདུག་ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་ཁོ་བོ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་བསྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན། The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གིས་ཧོང་ཀོང་གི་དབང་འཛིན་པ་ཚོས་གཞི་རྩའི་ཁྲིམས་དོན་དོན་ཚན་ཉི་ཤུ་རྩ་བཞི་རྩ་གསུམ་པ་དེ་གྲོས་ཚོགས་ཀྱི་ནང་ལ་གྲོས་གླེང་བྱས་པ་དེ་ཟླ་བ་གཉིས་པའི་ཚེས་ཉི་ཤུ་བརྒྱད་ཀྱི་ཉིན་མོ་མཇུག་སྒྲིལ་བྱས་ཡོད་པ་དང་མི་མང་པོས

རྒྱ་ནག་དང་དབྱིན་ཇིའི་མཉམ་འབྲེལ་གསལ་བསྒྲགས་ནང་དབྱིན་ཇིས་ཧོང་ཀོང་གི་ལས་དོན་ལ་ཐེ་བྱུས་བྱེད་རྒྱུའི་དབང་ཆ་གང་འདྲ་ཞིག་ཀྱང་མེད་པས། ང་ཚོས་སེམས་ཐག་གཙང་བཅད་ཀྱིས་དབྱིན་ཇིའི་ཆབ་སྲིད་མི་སྣས་ཧོང་ཀོང་གི་གཞི་རྩའི་ཁྲིམས་གཞིའི་དོན་ཚན་ཉི་ཤུ་རྩ་གསུམ་ལ་ཚུར་རྒོལ་བྱེད་པའི་རྒྱུ་མཚན་གང་ཡང་མེད་པ་རེད་ཞེས་བཤད་ཡོད་པ་རེད་མགྲིན་ཚབ་པ་དེས་ཡང་བཤད་དོན། ཕྱི་ཕྱོགས་ཀྱི་ཐེ་བྱུས་གང་འདྲ་ཞིག་དང་ནུས་ཤུགས་གང་འདྲ་ཞིག་གིས་དམིགས་བསལ་ས་ཁུལ་སྲིད་གཞུང་གིས་ཁྲིམས་གཞི་སྐུལ་འདེད་བྱེད་པའི་སྲ་བརྟན་གྱི་ཆོད་སེམས་ལ་གཡོ་འགུལ་གཏོང་ཐུབ་ཀྱི་མ་རེད་ཞེས་བཤད་ཡོད་པ་རེད། སྤྱི་ལོ་ཉིས་སྟོང་བཅུ་དགུ་ལོར་གཞི་རྒྱ་ཆེ་བའི་དམངས་གཙོའི་ངོ་རྒོལ་ལས་འགུལ་དེས་ཧོང་ཀོང་ལ་གཡོ་འགུལ་བྱུང་ཡོད་པ་དང་ཧོང་ཀོང་གི་མི་དམངས་ཁྲི་བཅུ་ཕྲག་གིས་ཁྲོམ་ལམ་ལ་བསྐྱོད་ནས་སྔར་ལས་ལྷག་པའི་རང་དབང་སྤྲོད་དགོས་པའི་འབོད་སྐུལ་བྱས་ཡོད་པ་རེད། ཡིན་ནའི་དེར་ཚུར་སྣང་ལན་ཆ་བྱེད་རྒྱུའི་ཆེད་དུ་པེ་ཅིན་དམར་ཤོག་དབང་འཛིན་པས་རྒྱལ་ཁབ་བདེ་འཇགས་ཁྲིམས་གཞི་ལག་བསྟར་བྱས་ནས་རྒྱལ་ཁབ་ཁ་བྲལ་དང་རྒྱལ་ཁབ་ཀྱི་སྲིད་དབང་མགོ་མཇུག་སློག་རྒྱུ་འཇིགས་སྐུལ་གྱི་ལས་འགུལ་སྤེལ་བ། ཕྱི་རྒྱལ་དང་ངན་འབྲེལ་དང་ཡང་ན་ཕྱི་ཕྱོགས་ཀྱི་སྟོབས་ཤུགས་དང་ངན་འབྲེལ་གྱིས་རྒྱལ་ཁབ་ཀྱི་བདེ་འཇགས་ལ་གནོད་འཚེ་བཟོ་བ་བཅས་ནག་ཉེས་ཀྱི་རྣམ་གྲངས་ཆེན་པོ་བཞི་ལ་བརྟེན་ནས་ཉེས་ཆད་མཐོ་ཤོས་ལ་ཚེ་བཙོན་བཙོན་འཇུག་བྱེད་རྒྱུ་བཤད་ཡོད་པ་རེད། ཧོང་ཀོང་གི་དེ་སྔའི་མི་སེར་སྤེལ་མཁན་གྱི་དབང་སྒྱུར་པ་དབྱིན་ཇིས་ཧོང་ཀོང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་རྒྱ་ནག་ལ་རྩིས་སྤྲོད་བྱས་པ་དང་རྒྱ་ནག་དང་དབྱིན་ཇིས་མཉམ་འབྲེལ་གསལ་བསྒྲགས་སྤེལ་ཡོད་པའི་ནང་ཕྱིར་ལོག་བྱས་པའི་ཆ་རྐྱེན་རྣམས་གཏན་འཁེལ་བྱས་པར་ཧོང་ཀོང་དམིགས་བསལ་འཛིན་སྐྱོང་སྲིད་གཞུང་ནས་ཚད་མཐོའི་རང་སྐྱོང་རྒྱུན་སྐྱོང་བྱེད་རྒྱུའི་གཏན་འཁེལ་བྱས་པའི་ནང་རང་སྐྱོང་དང་རང་དབང་གི་ཁེ་དབང་སོར་གནས་སོགས་ལོ་ལྔ་བཅུའི་ནང་འགྱུར་བ་མེད་པར་གནས་རྒྱུ་འཁོད་ཡོད་པ་རེད།
VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་ནག་གི་ཚོགས་ཆེན་གཉིས་ཞེས་པ་དེ་འཚོགས་ལ་ཉེ་བའི་སྐབས་འདིར། རྒྱ་ནག་གཞུང་གིས་དཔལ་འབྱོར་ཡར་རྒྱས་གཏང་རྒྱུར་ནོར་སྲིད་ཐོག་ནས་རྒྱབ་སྐྱོར་བྱ་རྒྱུའི་བརྡ་བཏང་ཡོད་པ་དང་ཆབས་ཅིག་ཉེ་ལམ་རྒྱ་ནག་གི་རྒྱལ་ཁབ་ཀྱི་གསང་བ་སྲུང་སྐྱོབ་ཀྱི་ཁྲིམས་ལུགས་ཞེས་པར་བསྐྱར་བཅོས་ཀྱི་གཏན་འབེབས་བྱུང་བ་དེ་རིང་མིན་སྤྱི་ཟླ་ལྔ་པའི་ཚེས་གཅིག་ཉིན་ལ་དངོས་སུ་ལག་ལེན་བསྟར་རྒྱུ་ཡིན་པ་སོགས་ཀྱི་གནས་ཚུལ་ཞིག་ཚེ་རིང་དབང་མོ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
རྒྱ་ནག་གི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་དང་ཆབ་སྲིད་གྲོས་མོལ་ཚོགས་འདུ་བཅས་ཚོགས་ཆེན་གཉིས་ཞེས་པ་དེ་བདུན་ཕྲག་རྗེས་མར་རིམ་པས་ཚོགས་འགོ་ཚུགས་རྒྱུ་ཡིན་པ་དང་ཉེ་ཆར་ཚོགས་ཆེན་གཉིས་ཀྱི་ཚོགས་ཡུལ་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་སྤྱི་ཚོགས་བརྟན་ལྷིང་ཐད་ཀྱི་དམ་དྲག་ཆེ་རུ་བཏང་ཡོད་པ་མ་ཟད། སྔར་སྲོལ་ལྟར་པེ་ཅིང་དུ་གནས་བཞུགས་རྒྱ་ནག་གཞུང་དང་ཆབ་སྲིད་ལྟ་བ་ཐ་དད་འཛིན་མཁན་དང་དེ་བཞིན་ཕྱི་རྒྱལ་བ་ཚོ་ལ་ལྟ་སྐུལ་ནན་མོ་བྱེད་བཞིན་པ་རེད།

རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཞེས་པ་དེ་ཡི་ལོ་འཁོར་ཚོགས་འདུ་ཡི་ཐོག་ལ་གྲོས་མོལ་གྱིས་ཐག་གཅོད་བྱ་རྒྱུ་རེད་འདུག་དེ་དང་དུས་མཚུངས་སུ་རྒྱ་ནག་ནང་དུ་ཏོག་དབྱིབས་ནད་དུག་གི་འགོག་སྨན་བཞེས་མྱོང་མཁན་མི་སྟོང་ཕྲག་མང་པོ་ལ་འགོག་སྨན་བཞེས་རྗེས་ནད་རོ་ལྷག་ཡོད་པ་དེ་དག་གིས་ཟླ་བ་རྗེས་མའི་ནང་གི་ཚོགས་ཆེན་གཉིས་ཚོགས་སྐབས་རེ་ཞུ་ཡི་གེ་ཞིག་འབུལ་རྒྱུ་ཡི་འཆར་གཞི་འཐེན་ནས་གཞུང་གིས་ནད་དུག་འགོག་སྨན་བཞེས་མཁན་ཚོ་ལ་གུན་གསབ་སྤྲོད་དགོས་པའི་རེ་འདོད་བཏོན་བཞིན་པ་རེད། ཡིན་ནའི་དེ་སྔོན་ཚོགས་པ་དེའི་ནང་གི་ཚོགས་མི་འགའ་ཤས་ལ་རྒྱ་ནག་གཞུང་གིས་དམ་དྲག་བྱེད་མྱོང་ཡོད་སྟབས་རིང་མིན་ཁོང་ཚོ་ཡིས་ཚོགས་ཆེན་གཉིས་སྐབས་སུ་ཞུ་འབོད་བྱེད་ཐུབ་མིན་དང་གནས་སྟངས་ག་འདྲ་ཆགས་རྒྱུ་ཡིན་མིན་སོགས་ཀྱི་ཐད་ནས་རྒྱལ་སྤྱིའི་སྤྱི་ཚོགས་ཀྱི་དོ་སྣང་ཆེན་པོ་སླེབས་བཞིན་པ་རེད། ཡང་དེ་སྔོན་རིམས་ནད་སྐོར་གྱི་ཆེད་མཁས་པས་རྒྱ་ནག་གཞུང་གིས་འགོག་སྨན་སྐོར་གྱི་ཆ་འཕྲིན་སྦས་གསང་མེད་པར་ཕྱིར་སྤེལ་བྱེད་དགོས་པ་དང་དེ་བཞིན་འགོག་སྨན་བཞེས་ན་གནོད་སྐྱོན་ག་རེ་འབྱུང་སྲིད་མིན་ཐད་ཀྱི་གནས་ཚུལ་གསལ་བཤད་བྱེད་དགོས་པའི་རེ་འབོད་བྱས་ཡོད་ཀྱང་རྒྱ་ནག་གཞུང་གིས་ཁ་ཡ་བྱས་མེད་པ་རེད། རྒྱ་ནག་ཆབ་སྲིད་རྒྱུན་ལས་ལྷན་ཚོགས་ཅེས་པ་དེས་ན་ནིང་ལོར་རྒྱ་ནག་གི་དཔལ་འབྱོར་དང་སྤྱི་ཚོགས་ཀྱི་ཡར་རྒྱས་ལ་གདེང་འཇོག་ཚད་མཐོན་པོ་བྱས་ཡོད་པ་དང་ཁོ་ཚོ་ཡིས་རྒྱ་ནག་གིས་ཕྱི་ཡི་གནོན་ཤུགས་དང་ནང་གི་དཀའ་ངལ་ཡོད་ཚད་སངས་ནས་ནད་དུག་འགོག་སྲུང་ནས་རིམ་བཞིན་དཔལ་འབྱོར་བསྐྱར་གསོ་ཡོང་བའི་དམིགས་ཡུལ་ཕྱོགས་སུ་གོམ་པ་སྤོ་བཞིན་ཡོད་ཚུལ་བརྗོད་འདུག་དེ་བཞིན་རྒྱ་ནག་གི་སྲིད་བྱུས་གཏན་འབེབས་བྱེད་མཁན་མཐོ་རིམ་དཔོན་རིགས་ཚོས་དང་པོ་གསར་པ་བཙུགས་ནས

དེའི་ཐད་ཁོ་མོས་བརྗོད་དོན་ལ། བོད་དུ་ཆུ་ལ་དེ་དེ་ང་ཆུ་ལེན་པར་ཞོགས་པ་དང་ཉིན་དགུང་དགོང་དྲོ་བྱས་ཏེ་དུས་རེ་རེར་ཐེངས་གཉིས་གསུམ་བྱས་ཏེ་འགྲོ་མྱོང་ཡོད། ཡང་བུད་མེད་དེའི་དཀའ་ངལ་ནི་གྲོང་གསེབ་དེའི་ཁྱིམ་ཚང་རེ་རེའི་ནང་ལ་བྱུང་བར་གཅིག་མཚུངས་ཡིན་འདུག།

ཡིན་ནའི་དེ་བྷི་དང་ལཱལ་གཉིས་ནས་འདས་པའི་ལོ་བཅུ་ཕྲག་འགའ་ཤས་ཀྱི་རིང་ལ་ས་ཐག་རིང་པོ་ནས་ཆུ་དབོར་འདྲེན་བྱེད་ཡ་དེ་ད་ནས་ཟླ་བ་ཁ་ཤས་ཀྱི་སྔོན་ལ་མཇུག་སྒྲིལ་བྱུང་ཡོད་པ་རེད། ས་གནས་དེ་ནི་རྒྱ་གར་རྒྱལ་ཡོངས་སུ་ཨ་སྒོར་ཐེར་འབུམ་ལྔ་བཅུ་འགྲོ་གྲོན་བཏང་སྟེ་གྲོང་གསེབ་ཁྱིམ་ཚང་རེ་རེའི་ནང་ལ་ཆུ་འཐེན་བྱེད་ཀྱི་སྦུབས་སྟོང་གསར་སྐྲུན་བྱས་ཡོད་པ་དེ་ཡིན་པ་རེད། འདས་པའི་མི་ལོ་ལྔའི་སྔོན་ལ་རྒྱ་གར་གྱི་གྲོང་གསེབ་ས་ཁུལ་ནང་གི་ཁྱིམ་ཚང་ས་ཡ་ཉིས་བརྒྱའི་ཁྲོད་ཁྱིམ་ཚང་དྲུག་གི་ནང་ནས་གཅིག་ལ་མ་གཏོགས་ཆུ་འཐེན་པའི་མཐུན་རྐྱེན་མེད་པ་རེད། ད་ཆ་ཁྱིམ་ཚང་དེ་རིགས་ཧ་ཅང་ཉུང་དུ་ཕྱིན་ཡོད་འདུག་ཡང་བུད་མེད་དེ་བྷི་ཡི་གྲོང་གསེབ་དེ་ལྟ་བུའི་ནང་ཆར་ཞོད་སྐབས་སུ་ཆར་པ་ཧ་ཅང་མང་པོ་བབས་ཀྱི་ཡོད་ན་ཡང། ཆར་ཆུ་ཁག་ས་དམའ་སར་རྒྱུག་གི་ཡོད་པ་དང་དེ་བཞིན་དགུན་དུས་སུ་ཡང་དཀའ་ངལ་གཞན་རེ་འཕྲད་ཀྱི་ཡོད་པ་རེད།

ཧ་ཅང་ཁུག་ཀྱོག་ལ་གནས་པ་དང་གནམ་གཤིས་ཀྱི་གྲང་ངར་ཀྱང་སེལ་སཱས་ཉི་ཤུ་ནས་སུམ་ཅུ་བར་ཀླད་ཀོར་གྱི་འོག་ལ་ཡོད་པའི་ཆ་ནས་ལས་དོན་དེ་ནི་ཧ་ཅང་དཀའ་ངལ་ཅན་ཞིག་ཆགས་སོང་ཞེས་བརྗོད་འདུག་ཁོ་ཚོའི་ལས་གཞིའི་འོག་ལ་ཆུ་མཛོད་རིམ་པ་ཞིག་གསར་སྐྲུན་བྱས་པ་ཁག་གིས་གྲོང་གསེབ་བཅུ་རེ་ཙམ་ལ་ཆུའི་མཐུན་རྐྱེན་འབྱོར་ཐུབ་ཀྱི་ཡོད་ཅེས་ལས་དོན་པ་ར་ཀེ་ཤར་མ་ཡིས་བརྗོད་འདུག་ཡང་ཁོང་གིས། ab sattar litre per day per person hum water supply logon ko denge isse ང་ཚོས་ཉིན་ལྟར་ཁྱིམ་ཚང་རེ་རེའི་མི་རེ་རེར་ཆུ་ལི་ཊར་བདུན་ཅུ་སྤྲོད་ཐུབ་ཀྱི་ཡོད། ང་ཚོས་དེ་ལས་མང་བ་ཡང་སྤྲོད་ཐུབ་ཀྱི་རེད། གྲོང་གསེབ་མི་དམངས་ཚོར་རང་ཁྱིམ་ནང་ཆུ་རྐ་ལ་ཁྲིད་པ་དེ་ཡིས་ད་ཆ་ཆུའི་དཀའ་ངལ་མེད་པ་ཆགས་སོང་ཅེས་བི་རི་ལཱལ་གྱིས་བརྗོད་འདུག་པ་དང་དེ་བཞིན་དེ་བྷི་ཡི་བརྗོད་དོན་ལ་ད་ཆ་ཁོ་མོའི་ནང་ལས་ཚང་མ་ཡང་དུ་ཕྱིན་སོང་ཞེས་དང། དེ་སྔ་ཆུ་ལེན་བར་འགྲོ་ཡག་དེ་ཡིས་ལས་ཀ་དངོས་གནས་མང་པོ་ཆགས་ཀྱི་ཡོད་ད་ངལ་གསོ་ཏོག་ཙམ་རག་ཡག་འདུག་ཅེས་བརྗོད་འདུག་དེ་ལྟར་ཡིན་ན་ཡང་འབྲེལ་ཡོད་མཁས་པ་ཁག་གིས་ཆུའི་སྦུབས་སྟོང་རྒྱ་ཆེར་བསྐྲུན་ཐུབ་པ་དང་ཆབས་ཅིག་ཏུ་ཆུ་བེད་སྤྱོད་ལེགས་པོ་བྱས་ཏེ་འཕྲོ་བརླག་མི་འགྲོ་བ་བྱེད་གལ་ལ་སོང།

VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་བལ་ཡུལ་སྐྱིད་གྲོང་བསམ་གཏན་གླིང་དགོན་པའི་ནང་དད་ལྡན་སེར་སྐྱ་མང་ཚོགས་ལ་ཚེ་དཔག་མེད་ཀྱི་ཚེ་དབང་གནང་སྐབས་བོད་མི་ཡོངས་ནས་རྡོག་རྩ་གཅིག་སྒྲིལ་གྱིས་རྒྱལ་བའི་བཀའ་ཅི་གསུང་བཀའ་སྒྲུབ་ཞུ་དགོས་པའི་བཀའ་སློབ་གནང་བའི་གནས་ཚུལ་ཞིག་འདི་གའི་གསར་འགོད་པ་ཀུན་བཟང་བསྟན་འཛིན་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ཕྱི་ཚེས་ཉེར་དགུ་ཉིན་གྱི་ཞོགས་པར་འདི་ག་བལ་ཡུལ་མཆོད་རྟེན་ཆེན་མོ་བྱ་རུང་ཁ་ཤོར་གྱི་མཐའ་རུ་རྟེན་གཞི་བྱས་པའི་སྐྱིད་གྲོང་བསམ་གཏན་གླིང་དགོན་པའི་ནང་དད་ལྡན་སྐྱ་སེར་མི་མང་སྟོང་ཕྲག་ཁ་ཤས་བརྒལ་བ་འཛོམས་སར། སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས། རྒྱལ་བ་ཚེ་དཔག་མེད་ཀྱི་ཚེ་དབང་གནང་བའི་སྐབས་སུ་གསུངས་དོན། བོད་ནང་ལ་མི་དེ་ཚོས་སྲོག་བཞག་ནས་པའི་སྐུ་མདུན་བཀའ་སློབ་མ་ཐོབ་པ་བྱས་ནས་གལ་ཆེན་པོ་ཆེ་ངོས་འཛིན་ཞུ་དགོས་པ་རེད་པ། ང་ཚོས་འདིར་ཡོང་མཁན་ཚོས་དེ་འདྲའི་ཞུ་མ་ཐུབ་པ་ཡིན་ན་ཞེ་དྲག་གི་ཐབས་སྐྱོ་པོ་དང། ཞེ་དྲག་གི་ད་སོ་སོའི་ལས་འགན་མ་འགྲུབ་པ་རེད་པ། བྱས་ཙང་དེ་ཡིན་དུས། གཙོ་བོ་དེ་ང་རང་ཚོ་འདི་གའི་ཚང་མ་ལོ་དེ་པའི་མཐུན་ལམ་དང་ཚང་མ་ལོ་ཕན་ཚུན་པའི་མཛའ་བརྩེའི་ཐོག་ནས་བོད་མི་རིགས་ཟེར་མཁན་དེ་ཨ་ནི་པའི་བཤད་གྲྭ་རུས་གསུམ་ཕྱོགས་རེད་པ་མདོ་དབུས་ཁམས་གསུམ་ཚང་མ་ལོ་དེ་ང་རང་ཚོ་འདི་ཚང་མ་ལོ་པའི་བླ་མ་གཅིག་གི་སློབ་མ་དཀྱིལ་འཁོར་གཅིག་གི་ལྷ་ཚོགས་ཨ་ནི་པའི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་དུ་སྐྱེས་པ་རེད་པ་གདུལ་བྱ་དེ་རེད་པ་བྱས་ཙང་དེ་ཡིན་དུས་འདི་ཨ་ནི། པའི་ཚང་མ་ལོག་གི་རེད་པ་འདི་འདྲས་ཅིག་དགོངས་པ་བཞེས་འདུ་ཤེས་ཅིག་མཐོང་ནས་ཨ་ནི་ཕན་ཚུན་མཛའ་བརྩེ་ཨ་ནི། ཚང་མ་ལོག་འདི་པའི། མཐུན་ལམ། རྡོག་རྩ་གཅིག་སྒྲིལ་གཅིག་དང་མཐུན་ལམ་མང་ན་མང་དགོས་ཡག་གཞི་ག་གས་ཡོད་མ་རེད་པ། ང་ཚོ་ཚང་མ་དམིགས་ཡུལ་གཅིག་རེད། ཚང་མ་ལོག་གི་བསྒྲུབ་བྱ་གཅིག་རེད། ཚང་མ་ལོག་གི་ཐབས་ལམ་ལམ་སྟོན་གཅིག་རེད་རེད་པ། ཡང་ཅིག་ལྟ་བ་དང་ལངས་ཕྱོགས་མ་འདྲ་ཞི་བ་ཆོས་འདི་འདྲས་མ་རེད། རེད་པ། སངས་རྒྱས་ཀྱི་ཆོས་ཀྱི་རྗེས་འཇུག་གཅིག་རེད་འཚེ་མེད་ཞི་བའི་ལྟ་བ་ངོས་ལེན་མཁན་གཅིག་རེད། དྲང་བདེན་དང། ཨ་ནི། པའི། རེད་པ། འཚེ་བ་མེད་པའི་ལྟ་བ་ལ་ཡང་ཡིད་ཆེས་ཡོད་རེད་པ། རེད་པ། ཚང་མ་ལོ་དེ་ཨ་ནི། པའི། ཅིག་ག་གསུང་བ་རེད་ད། བོད་མི་རིགས། མི་རིགས་གཅིག་རེད་རིག་གཞུང་གཅིག་རེད་ཆོས་གཅིག་རེད།
ཁོང་གིས་གསུངས་དོན་ནི་སྤྱིར་ན་ཚེ་དབང་ཞུ་བའི་སྐབས་སུ། གང་ཟག་སྒེར་གྱི་རྒྱུ་ནོར་ལོངས་སྤྱོད་འཕེལ་བ་དང། གཏམ་སྙན་གྲགས་ཀྱི་ཆེད་དུ་དབང་ཞུས་པ་ཡིན་ན་ཕན་ཐོགས་ཡོད་རྒྱུ་མ་རེད་ལ། གཙོ་བོ་དེ་རང་རྒྱུད་ལ་བྱང་ཆུབ་ཀྱི་སེམས་དང། བྱམས་སྙིང་རྗེ་སྐྱེ་ཡ་དེ་གལ་ཆེན་པོ་རེད། དེ་ལྟར་མ་བྱུང་ནའང་ངེས་འབྱུང་གི་བསམ་པ་དང། ཡང་ན་སྐྱབས་འགྲོ་གི་བསམ་པ་ཡོད་པའི་སྒོ་ནས་གསན་དགོས་པ་དེ་ཧ་ཅང་གལ་ཆེན་པོ་རེད་ཅེས་དང། གཞན་ཡང་ཁོང་གིས་གསུངས་ན་ང་ཚོ་འདིར་ཡོང་མཁན་ཚོའི་ངོས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ཚུལ་བཞིན་དུ་སྒྲུབ་མ་ཐུབ་པ་ཡིན་ན་ཧ་ཅང་ཐབས་སྐྱོ་བོ་རེད་ལ། བོད་ནང་ཡོད་མཁན་གྱི་གཞིས་ལུས་བོད་མི་ཚོས་རང་གི་སྲོག་ལ་མ་འཛེམས་པར་རྒྱལ་བའི་གསུང་ལ་ལྟ་ཉན་དང། བཀའ་དགོངས་སྒྲུབ་ཀྱི་ཡོད་པ་རེད་ལ། རྩ་བའི་ཆ་ནས་ང་ཚོ་བོད་མི་རིགས་ཟེར་བ་འདི་དང། མདོ་དབུས་ཁམས་གསུམ་གྱི་བོད་མི་ཡོད་དོ་ཅོག་ཚང་མ། བླ་མ་གཅིག་གི་སློབ་མ་དང་དཀྱིལ་འཁོར་གཅིག་གི་ལྷ་ཚོགས་ལྟར། ཕན་ཚུན་མཛའ་བརྩེའི་མཐུན་འབྲེལ་ལག་གདང་གཅིག་ཏུ་སྒྲིལ་ནས། འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་དུ་སྐྱེས་ཡོད་པའི་འདུ་ཤེས་གཅིག་གི་ཐོག་ནས། རྡོག་རྩ་གཅིག་སྒྲིལ་བྱེད་དགོས། ང་ཚོ་ཚང་མ་དམིགས་ཡུལ་གཅིག་དང་སྒྲུབ་བྱ་གཅིག། ཐབས་ལམ་གཅིག་རེད་ལ། ལྟ་བ་དང་ལངས་ཕྱོགས་ཁ་ཁ་གང་ཡང་ཡོད་པ་མ་རེད། ང་ཚོ་ཚང་མ་སངས་རྒྱས་ཆོས་ཀྱི་རྗེས་འཇུག་གཅིག་རེད་ལ། འཚེ་མེད་ཞི་བའི་ལྟ་བ་ངོས་ལེན་མཁན་ཡང་གཅིག་རེད། དྲང་བདེན་དང་འཚེ་བ་མེད་པའི་ལྟ་བ་ལ་ཡིད་ཆེས་ཡོད་པ་གཅིག་པ་རེད་ལ། མི་རིགས་གཅིག་དང་རིག་གཞུང་གཅིག་རེད། དེར་བརྟེན་ཚང་མས་རྒྱལ་བའི་བཀའ་བཞིན་དུ་བསྒྲུབ་པ་ཡིན་ན། གཞིས་ལུས་བོད་མི་ཚོར་སེམས་ཤུགས་འཕར་ཡ་ཡོད་པ་དང། བོད་སྤྱི་པའི་རྩ་དོན་ལ་ཡང་དེས་ཕན་ཐོགས་ཀྱི་རེད་ལ། དེ་བས་ཚང་མས་ཐུགས་ཁུར་ཆེ་བཞེས་ཀྱི་སྒོ་ནས་རྒྱལ་བའི་བཀའ་དགོངས་ལྟར་བསྒྲུབ་དགོས་སྐོར་སོགས་གསུངས་སོང། དེ་དང་ཆབས་ཅིག་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་ཚོགས་གཙོ་ཨཅཱ་ར་བསྟན་འཛིན་ལགས་ཀྱིས་གསུངས་དོན། དེ་རིང་འདི་ག་སྐྱིད་རོང་བསམ་གཏན་གླིང་དགོན་དུ་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པ་ནས་ཇི་ལྟར་གསོལ་བ་ཕུར་ཚུགས་སུ་བཏབ་པ་བཞིན་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག་གི་ཞལ་སྔ་ནས་ཁ་སང་དང་ཁེ་ཉིན་ཀ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་རྒྱལ་སྲས་ལག་ལེན་སོ་བདུན་མའི་བཀའ་ཁྲིད་ཉིན་གཉིས་དང་དེ་རིང་རྒྱལ་བ་ཚེ་དཔག་མེད་ཀྱི་སྒོ་ནས་ཉིན་གཅིག་ཚེ་དབང་དུ་མི་མང་ལ་གནང་དང་གནང་བཞིན་པ་རེད། དེ་རིང་ང་རང་ཚོ་མཉམ་ཞུགས་གནང་མཁན་དེ་ང་རང་ཚོའི།

བཅའ་དང་བཅའ་བཞིན་པ་དང་ཨ་ནི་གསར་འགོད་པ་ཚོའི་ངོས་ནས་ད་ལན་དོ་སྣང་ཞེ་དྲག་གནང་སོང་འདི་ལ་ཡང་ཐུགས་རྗེ་ཆེ། ཁོང་གིས་གསུངས་དོན་གཙོ་བོ་ནི་ཚོགས་པའི་ངོས་ནས་ཇི་ལྟར་གསོལ་བ་བཏབ་པ་བཞིན་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག་གི་ཞལ་སྔ་ནས་འདས་པའི་ཉིན་གཉིས་ཀྱི་རིང་ལ་གསུང་ཆོས་དང་དེ་རིང་ཚེ་དབང་བཅས་ཐོབ་པ་ནི་ང་ཚོ་སྐྱ་སེར་ཡོངས་ལ་མཚོན་ན་སྐལ་བ་བཟང་པོ་ཐོབ་སོང་ལ། གཞན་ཡང་སྨོན་ལམ་སྔ་གཞུག་ཏུ་ཚོགས་པའི་ངོས་ནས་སྤྲང་པོ་ལ་སྦྱིན་གཏོང་དང། མཆོད་རྟེན་རྣམ་གསུམ་ནས་སྟོང་མཆོད་ཕུལ་ཡ། ཁོར་ཡུག་གཙང་བཟོ་ལ་སོགས་པའི་སྒོ་ནས་སྤྱི་ཚོགས་ཞབས་ཞུ་གང་ཐུབ་བསྒྲུབས་ཡོད་སྐོར་སོགས་གསུངས་སོང། དེ་ལྟར་ན་ཉིན་ཤས་གོང་བཅོ་ལྔ་མཆོད་པའི་སྐབས་དང་དེ་རིང་ཚེ་དབང་སྐབས་བཅས་སུ།

ཨ་མི་རི་ཀའི་གཞུང་གི་དགོངས་ཚུལ་གླེང་བའི་གླེང་བརྗོད་དེ་ད་ལྟ་གུས་པོ་བསྟན་འཛིན་རིན་སྒྲོག་གིས་ཕབ་བསྒྱུར་གྱིས། ལྷན་རྒྱས་ཚོའི་སྙན་ལམ་ལ་འབུལ་དགོས་ཡིན། སྐུ་ཞབས་ཨོ་ལིག་ཨོར་ལོབ་ཞུ་བ་ནི། ནོ་བེལ་གཟེངས་རྟགས་དྲན་རྟེན་ལྷན་ཚོགས་ཀྱི་དབུ་ཁྲིད་གཞན་ཞིག་ཡིན་པ་དང། ཁོང་གིས་དེ་སྔོན་ཨུ་རུ་སུའི་དམར་པོའི་མགོ་ཁྲིད་སི་ཏཱ་ལིན་གྱིས། མི་སེར་ཚོར་གདུག་རྩུབ་མནར་གཅོད་ག་ཚོད་བཏང་ཡོད་མེད། དངོས་བྱུང་ལོ་རྒྱུས་ཀྱི་ཡིག་ཆ་མཁོ་སྒྲུབ་གནང་མཁན་ཞིག་ཡིན་པ་མ་ཟད། ཨུ་རུ་སུའི་ནང་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཐད་རྩོད་ལེན་ཤུགས་ཆེ་གནང་མཁན་གྲགས་ཅན་མི་སྣ་ཞིག་ཀྱང་ཡིན་ཞིང། ནོ་བེལ་གཟེངས་རྟགས་དྲན་རྟེན་ཁང་དེར། བྷ་ལ་དི་མིར་ཕུ་ཐིན་གྱི་སྲིད་གཞུང་གིས་འདས་པའི་ལོ་མང་རིང་རྡུང་རྡེག་ཤུགས་ཆེ་བཏང་སྟེ་དཀའ་ངལ་ཤུགས་ཆེ་འཕྲད་པའི་རྗེས་སུ་སྒོ་རྒྱག་དགོས་བྱུང་ཡོད་པ་རེད། ཁོང་ནི་ཕུ་ཐིན་གྱི་ཡུག་རེན་བཙན་འཛུལ་དེར་ངོ་རྒོལ་དང་སྐྱོན་བརྗོད་ཤུགས་ཆེ་གནང་མཁན་ཞིག་ཀྱང་ཡིན་སྟབས། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཕུ་ཀྲིན་གྱི་སྲིད་གཞུང་གི་ཁྲིམས་ཁང་གིས་ཁོང་ནས་དཔུང་དམག་ཚོར་ཡིད་ཆེས་མེད་པ་ཡང་ཡང་བརྗོད་ཡོད་པ་ཉེས་འཛུགས་འོག་ཁོང་ལ་ཨ་སྒོར་སྟོང་ཕྲག་གཅིག་དང་དྲུག་བརྒྱ་ཙམ་གནས་པའི་ཨུ་རུ་སུའི་དངུལ་གྱི་ཆད་པ་བཏང་ཡོད་པ་མ་ཟད། ཡང་ཚེས་ཉི་ཤུ་བདུན་ཉིན་ཁོང་བཙོན་འཇུག་གི་ཉེས་ཆད་བཏང་ཡོད་པ་དེར་ཨ་མི་རི་ཀའི་སྲིད་གཞུང་གིས་སྐྱོན་བརྗོད་ཤུགས་ཆེ་གནང་གི་ཡོད་པ་དང།

སྐུ་ཞབས་ཨོ་ལིབ་ཡིས་ཨུ་རུ་སུའི་གདུག་རྩུབ་ཆེ་བའི་འཐབ་འཛིང་དེར་ཞི་བའི་ཐོག་ནས་སྐྱོན་བརྗོད་གནང་བར་མི་ལོ་གཉིས་དང་ཕྱེད་ཀའི་རིང་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་རེད། ཁྲིམས་ཐག་དེ་བཅད་དུས་ང་ཚོ་ཨ་མི་རི་ཀའི་གཞུང་ཚབ་ཆེན་མོ Tracy དང་དེ་མིན་ཕྱི་འབྲེལ་མི་སྣ་བཅུ་བདུན་ལྷག་ཙམ་གྱིས་རྟོག་ཞིབ་ཏུ་ཕེབས་ཡོད། ཕུ་ཀྲིན་གྱི་སྲིད་གཞུང་གི་ཁྲིམས་ཁང་གི་བྱེད་སྟངས་དེ་ཚོ་ནི་དྲང་བདེན་མིན་པར་སྐུ་ཞབས་ཨོ་ལིབ་ཐོག་ལ་ཧ་ཅང་གི་མ་དྲང་པ་དང་མ་འོས་པ་ཞིག་མཐོང་སོང་ཅེས་གསུངས་ཡོད་པ་རེད། ད་རེས་ཨུ་རུ་སུས་སྐུ་ཞབས་ཨོ་ལིབ་ཐོག་ལ་དྲང་པོ་མིན་པའི་ཁྲིམས་ཐག་དེ་ནི་ཉེ་དུས་ཕུ་ཀྲིན་ལ་ཆབ་སྲིད་ཀྱི་ཐོག་ནས་སྐྱོན་བརྗོད་དང་ཁ་གཏད་གཅོག་མཁན་གཙོ་བོ་སྐུ་ཞབས་ཨ་ལེག་སི་ན་ཝལ་ནི་བཙོན་འཇུག་ལོ་སུམ་བཅུའི་ཁྲིམས་ཐག་བཅད་ཡོད་པ་ནས་ཁོང་གློ་བུར་དུ་བཙོན་ཁང་ནང་གྲོངས་པའི་ཉིན་འགའ་ཤས་ཀྱི་རྗེས་སུ་སྐུ་ཞབས་ཨོ་ལིབ་ཀྱི་གནས་ཚུལ་དེ་བྱུང་བ་ཞིག་ཡིན་ལ། དེ་མིན་དེ་སྔོན་ཨུ་རུ་སུའི་ནང་དམངས་གཙོ་དང་རང་དབང་ཆེད་འབད་བརྩོན་མཐའ་གཅིག་ཏུ་གནང་མཁན་ཕྱོགས་འགལ་ཚོགས་པའི་གནད་ཡོད་འགོ་ཁྲིད་སྐུ་ཞབས Boris Nemtsov མི་ལོ་དགུའི་གོང་ལ

བསྒྱུར་བཅོས་གཏོང་རྒྱུར་ཕུ་ཀྲིན་ལ་ཁ་གཏད་གཅོག་མཁན་སྐད་གྲགས་ལྡན་པ་ཞིག་ཡིན་པ་རེད། ཁོང་ནི་ཨུ་རུ་སུའི་མི་སེར་དཀྱུས་མ་ཚོའི་བདེ་སྡུག་ལ་བསམ་ཤེས་ཀྱིས་ཕུ་ཀྲིན་ལ་སྐྱོན་བརྗོད་དང་ཁ་གཏད་གཅོག་མཁན་ཡིན་པ་དེས། ཕུ་ཀྲིན་གྱི་སྲིད་གཞུང་གི་ལས་ཁུངས Kremlin གྱི་མདུན་དུ་དེ་སྔོན་མི་ལོ་དགུའི་གོང་མེ་མདའ་བརྒྱབ་སྟེ་བཀྲོངས་ཡོད་པ་རེད་ཅེས་གསུངས་ཡོད་པ་རེད། ཡང་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་སྐུ་ཞབས་མི་ལ་ཡིས། སྐུ་ཞབས་བཱ་རུ་སི་ནམ་ཚའུ་ཡིས་ཨུ་རུ་སུའི་ནང་ཁ་ཡོད་ལག་ཡོད་ཀྱི་དམངས་གཙོ་དང་རང་དབང་ཆེད། ཕུ་ཀྲིན་ལ་ཁ་གཏད་བཅག་པའི་སྙིང་སྟོབས་དེས་ད་ལྟ་ཨུ་རུ་སུའི་མི་དམངས་དང་དབུ་ཁྲིད་གཞན་ཚོར་ཤུགས་རྐྱེན་ཐེབས་ཡོད་ཅེས་གསུངས་པ་དང་ཆབས་ཅིག་མཇུག་ཏུ་མགྲིན་ཚབ་པ་སྐུ་ཞབས་མི་ལ་ཡིས། ཨུ་རུ་སུའི་སྲིད་གཞུང་གིས་རྒྱལ་ནང་གི་མི་དམངས་ཚོའི་ཐོག་གདུག་རྩུབ་ཀྱི་སྲིད་བྱུས་དེ་ཚོར་ང་ཚོ་ཨ་མི་རི་ཀའི་སྲིད་གཞུང་གིས་མཐའ་གཅིག་ཏུ་ངོ་རྒོལ་དང་སྐྱོན་བརྗོད་བྱེད་ཀྱི་ཡོད་ལ། དེ་ལྟར་ད་ལྟ་ཨུ་རུ་སུའི་ནང་ཆབ་སྲིད་ཀྱི་བཙོན་པ་དྲུག་བརྒྱ་བརྒྱད་ཅུ་ལྷག་བཙོན་འཇུག་བྱས་དང་བྱེད་བཞིན་ཡོད་པ་དེ་དག་ཚང་མ་གློད་བཀྲོལ་གཏོང་དགོས་པ་དགོས་འདུན་བཏོན་གྱི་ཡོད། དེ་ལྟར་ཨུ་རུ་སུའི་སྙིང་སྟོབས་ལྡན་པའི་མི་དམངས་ཚོས་རང་ཉིད་ཀྱི་ཕུགས་བསམ་བཟང་པོ་ཞིག་ཡོང་རྒྱུའི་ཆེད་དུ་མུ་མཐུད་འབད་བརྩོན་བྱེད་བཞིན་ཡོད་པ་དེར་ང་ཚོ་ཨ་མི་རི་ཀའི་སྲིད་གཞུང་གིས་རྒྱབ་སྐྱོར་མུ་མཐུད་བྱེད་ཀྱི་ཡོད་པ་བསྐྱར་བརྗོད་ཞུ་གི་ཡོད་ཅེས་ཀྱང་གསུངས་ཡོད། གསན་མ་ཐག་པའི་ཆེད་བརྗོད་འདིའི་སྐོར་དགོངས་ཚུལ་དང་ཕྱག་བྲིས་གནང་འདོད་ཡོད་ན

དེ་དོན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ད་ད་རིང་གི་ལས་རིམ་ཡོངས་སུ་མཇུག་སྒྲིལ་མ་ཞུས་གོང་དུ། འཛམ་གླིང་གི་གསར་འགྱུར་སྙིང་བསྡུས་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། འདི་ཚེས་ཉི་ཤུ་རྩ་དགུ་རེས་གཟའ་ཕུར་བུའི་ཉིན་འདི་གར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གནས་ཚུལ་བཏང་འབྱོར་བྱུང་བར་གཞིགས་ན། རྒྱ་ནག་གིས་བོད་བཙན་བཟུང་བྱས་ཏེ་ད་ཆ་ལོ་ངོ་དྲུག་ཅུ་རེ་ལྔ་འཁོར་བའི་རྗེས། བོད་དེ་བཞིན་འཛམ་གླིང་ནང་ནས་རང་དབང་གཏན་ནས་མེད་སའི་ས་གནས་ཤིག་ཡིན་པ། འགྲོ་བ་མིའི་ཐོབ་ཐང་ལ་ལྟ་རྟོག་གནང་མཁན་རང་དབང་ཁང་པས་འདོན་སྤེལ་གནང་བའི་སྙན་ཐོའི་ནང་གསལ་ཡོད་པ་རེད། དེ་ཡང་རང་དབང་ཁང་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་བོད་ནང་རང་དབང་ཆེ་ཆུང་ཇི་ཙམ་ཡོད་མེད་ཀྱི་སྙན་ཐོ་འདོན་སྤེལ་གནང་བ་ལྟར་བྱས་ན། བོད་ནང་ཆབ་སྲིད་དང་སྤྱི་དམངས་རང་དབང་ཐོབ་ཐང་ལོངས་སུ་སྤྱོད་རྒྱུའི་ཁོར་ཡུག་གཏན་ནས་མེད་པའི་གྲངས་ཐོ་ཀླད་ཀོར་ལ་སླེབས་ཡོད་པ་གསལ་འདོན་གནང་ཡོད་པ་རེད། དེ་རིང་རེས་གཟའ་ཕུར་བུ་ཉིན་མོ་ཨུ་རུ་སུའི་སྲིད་འཛིན་ཝོལ་ཏྲེ་མེལ་ཕུ་ཏིན་གྱིས་ཨུ་རུ་སུ་ལ་ནུབ་ཕྱོགས་པའི་རྟེན་གཞི་ཁག་གི་ཐོག་ལ་དམིགས་འབེན་གྱིས་གཏོར་རྒོལ་བྱེད་ཐུབ་པའི་གོ་མཚོན་ཡོད་ཅེས་གསུངས་ནས་གལ་སྲིད་ནུབ་ཕྱོགས་ཡུལ་ཁག་གིས་ཡུག་ཁེན་གྱི་ནང་ལ་དཔུང་དམག་ཆེད་གཏོང་བྱས་པ་ཡིན་ན་རྡུལ་ཕྲན་མཚོན་ཆའི་དམག་འཁྲུག་ཞིག་འགོ་འཛུགས་བྱེད་སྲིད་པའི་ཉེན་བརྡ་ཡང་བཏང་ཡོད་པ་རེད། ཡུག་ཁེན་གྱིས་ཨུ་རུ་སུའི་བཙན་འཛུལ་ལ་ཁ་གཏད་དམག་གྲབས་འདིའི་ནང་ལ་ཡུག་ཁེན་གྱི་མཐུན་ཕྱོགས་རྒྱལ་ཁབ་ཚང་མས་ཡུག་ཁེན་ལ་དྲག་ཆས་གོ་མཚོན་གྱི་རོགས་རམ་གནང་ཡོད་ཀྱང་མཐུན་ཕྱོགས་རྒྱལ་ཁབ་སུ་ཞིག་གིས་ཀྱང་ཡུག་ཁེན་གྱི་དཔུང་དམག་དང་མཉམ་དུ་འཐབ་འཛིང་བྱེད་མཁན་ནུབ་ཕྱོགས་པའི་དམག་མི་གཏོང་རྒྱུའི་ཁས་ལེན་བྱས་མེད་པ་རེད། རེས་གཟའ་ཕུར་བུའི་ཉིན་གྷ་ཛ་གྲོང་ཁྱེར་དུ་གནས་པའི་པེ་ལིས་ཐང་བ་རྣམས་བཟའ་བཅའི་རོགས་རམ་བགོ་འགྲེམས་བྱ་ཡུལ་དུ་བསྐྱོད་ཐབས་བྱེད་པའི་སྐབས་ཨིས་རལ་གྱི་དཔུང་དམག་གིས་མེ་མདའ་གང་བྱུང་བརྒྱབ་སྟེ་ཉུང་མཐར་པེ་ལིས་ཐང་བ་མི་གྲངས་བརྒྱ་དང་བཞི་ཙམ་ཞིག་རྐྱེན་ལམ་དུ་བཏང་ཡོད་ལུགས་ཧ་མ་སིའི་འཕྲོད་བསྟེན་ལྷན་ཁང་གིས་འགྲེལ་བརྗོད་བྱས་འདུག།